དེ་དང་དེའི་ཕྱོགས་སུ་བསྡད་ནས་དེའི་ཕྱོགས་བཟུང་ནས་ཨེ་ནི་བདག་རྙིང་པ་རང་གཅེས་འཛིན་གྱི་གོང་བུར་གྱུར་པའི་ཨེ་ནི་བདག་དེ་ལ་ད་བས་ན་འོ་ན་ག་སོགས་ཀྱི་བྱང་ཆུབ་སེམས་ལ་ཡང་མོས་པ་ཐོབ། ཨེ་ནི་རང་གཅེས་འཛིན་གྱི་སྐྱོན་མཐོང་གཞན་གཅེས་འཛིན་གྱི་ཡོན་ཏན་མཐོང་བས་ད་བདག་གསར་པར་བྱ་སྟེ་བར་བ་ཞིག་གང་དག་ཅིག་གོ་ལྡོག་ཏུ་མ་སོང་ནས་གསར་པ་ཡོང་བསྡད་པའི་བདག་དེ། ཨ་ནི། རང་ལས་དམན་པའི་སེམས་ཅན་དང་རང་དང་མཉམ་པའི་སེམས་ཅན་དང་རང་ལས་མཐོ་བའི་སེམས་ཅན་དང་མཉམ་དུ་བློ་ཕར་སྡེབ། སྡེབ་ནས། ད་བདག་རྙིང་པ། རང་གཅེས་འཛིན་གྱི་སྐྱོན་དང་གཞན་གཅེས་འཛིན་གྱི་ཡོན་ཏན་མ་མཐོང་མཁན། མཐོང་ན་ཡང་མི་རྩི་མཁན་གྱི། ད་བདག་ག་ཕྱོགས་ལ་ཕེབས་ཀྱི། ད་བདག་ཁ་ལ་མི་ཉན་མཁན་ཅིག་ད་བདག་མ་ཐུལ་བ་ཅིག་ལ། ཨ་ནི་བདག་མ་ཐུལ་བ་དེ་ལ་ཕར། ཨ་ནི།

ད་བདག་རྙིང་པ་དེ་ལ་མ་གཏོགས་གཏད་ཡོད་ན་བདག་རྙིང་པ་དེ་ཨེ་ནི་རང་དོན་འབའ་ཞིག་བསམ་སྡོད་མཁན་མ་གཏོགས་མེད་པའི་ངང་ཚུལ་དེ་ད་དྲན་པར་བྱེད་ད་བདག་རྙིང་པ་དེ་གིས་ཨེ་ནི་རང་གི་དོན་ལ་གཞན་དམན་པའི་སེམས་ཅན་དེའི་དེ་ཡལ་བར་འདོར་བ་ཙམ་དུ་མ་ཟད་དེའི་སྟེང་ལ་ཅིག་བུ་གའི་ད་ག་ཟེར་རེད་ཕར་བརྙས་སྨོད་བྱེད་ཡག་འདྲ་བོ་ཅིག་དེའི་ཐོག་ལ་ཕར་ཨེ་ནི་ཐུབ་ཚོད་བྱེད་ཡག་འདྲ་བོ་ཅིག་མགོ་སྐོར་གཏོང་ཡག་འདྲ་བོ་བསླུ་བྲིད་གཏོང་ཡག་འདྲ་བོ་ཨོ་དེ་ཚོ་ཚང་མ་ལོག་པའི་ད་བྱེད་བསྡད་ཡག་གི། རྣམ་པར་བསྒྲིབས་པ་དུག་བློ་ལ་ཡར་གསལ་བཏབ་ནས། ཨན་ད་ལྟ་རང་ཉིད་བློ་གཟུར་གནས་པ་ཅན་འདུག་སེ་དེ་དེ་དུས་ཨན་ནི་དངོས་གནས་རང་བཞིན་གྱིས་སོ་སོའི་སེམས་འདི་དམན་པ་རྒྱ་ཆེ་བའི་སེམས་ཅན་འདིའི་རིགས་ཕྱོགས་ལ་ཡར་རང་བཞིན་གྱི་བློ་དེ་འགྲོ་བསྡད་མཁན་ཅིག་བདག་རྙིང་པ། རང་གཅེས་འཛིན་གྱི་གོང་བུ་རང་གི་དོན་ལ་ཕར་གཞན་ཡལ་བར་འདོར་བ་ཙམ་དུ་མ་ཟད་རང་གི་དོན་ལ་ཕར་གཞན་ཕར་བཀོལ་སྤྱོད་བྱེད་པ་ལ་ཕར་ཐེ་ཚོམ་མེད་མཁན་འདི་གི་ཨན་ནི་སྐྱོན་འདི་རང་ཤུགས་ཀྱིས་མཐོང་ཡོང་མཁན་ཞིག་བྱས་ནས་ཨན་ནི་སོ་སོས་ད་གཅིག། དང་དུ་བླངས་ནས་དགའ་བཞིན་སྤྲོ་བཞིན་དུ་ཨེ་ནི། རྒྱ་ཆེ་བའི་ཕྱོགས་དེ་ལ་ཕར་བློ་རང་བཞིན་འགྲོ་བསྡད་ཡག་ཅིག་ཡོང་བསྡད་འགྲོ་བ། འོ་འདུག་སེ་བྱས་ནས་ཨེ་ནི་དམན་པའི་ཕྱོགས་བཟུང་ནས་བདག་མཐོ་བ་ལ་ཕྲག་དོག་བྱེད། མཉམ་པའི་ཕྱོགས་བཟུང་ནས་བདག་དང། མཉམ་པའི་བདག་དེ་ལ་འགྲན་སེམས་བྱེད། མཐོ་བའི་ཕྱོགས་དེ་བཟུང་ནས་ཨེ་ནི་བདག་རྙིང་པ་དེ་ལ་ཡང་མར་ཅིག་བརྙས་སྨོད་བྱེད། འོ་འདུག་སེ་བྱས་ནས་བློ་ལ་ཡང་ཤར་བདེ་པོ་དང་ཨེ་ནི། སེམས་ལ་ཡང་ཅིག་ཕན་ངེས་ཅིག། སེམས་ལ་ཡང་ཡང་གུ་ཡོ་དེ་ཡང་ལ་ཕན་ཐོགས་ཡོད་དེ་བ་ཅིག་ཡོང་བསྡད་མཁན་ཞིག་འདུག།

དམན་པ་དང་བྱས་ནས་ཕྲག་དོག་མཉམ་པ་དང་བྱས་ནས་འགྲན་པ་དང་མཐོ་བ་དང་བྱས་ནས་ནི་ང་རྒྱལ་བསྒོམ་པར་བྱ། ད་དེ་ལ་ད་སྔོན་ལ་ནི་ཕྲག་དོག་བསྒོམ་ཡག་དེ་ཡིན་པ་རེད། རང་ཉིད་དམན་པའི་ཕྱོགས་དེ་བཟུང་ནས་ད་ད་འདི་ཕྱོགས་ཀྱི་ད་གང་དྲག་ཉམ་ཐག་པ་རང་ཞིག་གང་དྲག་མང་ཚོགས་རང་དེའི་ཕྱོགས་རང་ཉིད་བཟུང་ནས་ད་ད་ད་དེ་ལ་ལྟོས་ནས་བདག་མཐོ་བ་བདག་རྙིང་པ་རང་གཅེས་འཛིན་གྱི་གོང་བུ་དེ་ལ་ཡང་ཕར། ཨོ་ཨེ། འདི་ནི་བཀུར་བྱས། བདག་འདི་ནི་ཨེ་ནི་བས་ཚང་མས་ད་མང་པོ་ཞིག་གིས་པའི་གོང་དུ་བཀུར་ནས་བཀུར་བར་བྱེད་ཀྱི་ཡོད་རེད་བཀུར་བར་བྱས་ལ། བདག་ཅག་རྣམས་ནི་ཨེ་ནི། ཁ་སོ་བས་གཞན་གྱིས་པའི་ཨེ་ནི་བས་བཀུར་སྟི་ཞེ་དྲག་བྱེད་རྒྱུ་ཕར་བཞག་ནས་ད་དུང་པའི་ངན་སྨྲས་དང་ཅིག་ད་དུང་པའི་ཨེ་ནི་བས་ཐོག་རྫིས་བྱས་ཡོང་ངས་འདི་འདྲ་ཡོང་གི་ཡོད་རེད་འདི་ནི་བཀུར་བྱས་དེ་ངས་ནས་ཁྱད་མི་འདུག་ག་སེ། འདི་ནི་བཀུར་བྱས་བདག་ནི་མིན།

ད་ཡང་རང་གིས་རང་ལ་བསམ་བློ་བཏང་འགྲོ་གི་རེད། བདག་ཅག་ད་ལྟ་ཡོན་ཏན་མེད་པས། མེད་པས་བློ་ཕམ་དང། དེ་འདྲ་གི་ཡི་ཆད་བྱེད་དགོས་དོན་ཅི་ཞིག་ཅི་ཞིག་ཡོད་དེ། ཡོན་ཏན་མེད་པས་ཅི་ཞིག་བྱ། བདག་ཅག་ཀུན་ཀྱང་ཨེ་ནི། དེ་བཞིན་སྙིང་པོ་དང་ལྡན་པ་ཡིན་པས། ཡོན་ཏན་གྲུབ་ན་སྐྱེད་ནུས་ཀྱི་རེད། བདག་ཀུན་ཡོན་ཏན་ལྡན་པ་ཉིད། མཆོག་དམན་དེ་ཙམ་དུ་མ་ཟད་པའི་མཆོག་དམན་ལྟོས་ནས་བཞག་པ་ཡིན་པས། གང་བས་བདག་འདི་དམན་པའི་སྐབས་དེ་ཡང་ཡོད་ཅིང་གང་བས་བདག་བདག་ཅག་མཆོག་ཏུ་འགྲོ་བ་དེ་ཡང་ཡོད། ཨེ་ནི་བདག་ཅག་ཅིག་ཚུལ་ཁྲིམས་དམན་པ་དང་ལྟ་བ་དམན་པ་དང། འོ་དེ་འདྲ་གི་ཅིག་ཨེ་ནི་འཚོ་བ་དམན་པ་ལ་སོགས་པ་གུད་སོགས་ནི། འདི་ནི་བདག་ཅག་གི་ལྷན་སྐྱེས་ཀྱི་རང་བཞིན་མ་རེད། གློ་བུར་བའི་ཉོན་མོངས་ཀྱི་སྟོབས་ཀྱིས་གློ་བུར་བའི་ཉོན་མོངས་ཀྱི་སྟོབས་ཀྱིས་བྱུང་བ་ཡིན་གྱི། ཨེ་ནི་ལྷན་སྐྱེས་རང་ཆས་སུ་པའི་བདག་ཅག་འདི་ནི་ཆེ་གེ་པོའི་ཚུལ་ཁྲིམས་དམན་པ་དང་ལྟ་བ་དམན་པ་འདི་འདྲ་ཅིག་མེད། ཉོན་མོངས་སྟོབས་ཀྱིས་ཡིན་གྱི། ལྷན་སྐྱེས་ཀྱི་དབང་གིས་མིན་བདག་དབང་མིན། གལ་ཏེ་བདག་རྙིང་པ་ཁྱོད་སྙིང་རྗེ་ཅན་ཞིག་ཡིན་པ་ཡིན་ན། ཅི་ནུས་པའི་སྒོ་ནས་བདག་ཅག་ནི་གསོ་དགོས་ཏེ། བདག་ཅག་རྣམས་ལ་ཕན་པའི་སླད་དུ་པའི་དཀའ་སྤྱད་ཀྱི་གནོད་པའང་ཁྱོད་ཀྱིས་བཟོད་པར་གྱིས། གནོད་པའང་བདག་གིས་ཡིན་པ་འདྲ་བཟོད་པར་གྱིས་བདག་གིས་དང་དུ་བླངས་ནས་བལྟའོ། གནོད་པའང་བདག་གིས་དང་དུ་བླངས། འོན་ཏེ་བདག་འདིའི་གསོ་བྱ་མིན་ན། འོན་ཏེ་བདག་ཅག། བདག་རྙིང་པ་འདིའི་གསོ་བྱ་མིན་ན། ཅིའི་ཕྱིར་བདག་ལ། བརྙས་པར་བྱེད། བདག་ཅག་ལ། ཕན་པ་མེད་པ། ཕན་པ་མེད་པའི་བདག་དེ་ཡི་ཡོན་ཏན་གྱིས་ཅི་བྱ། འདི་བདག་ཡོན་ཏན་ཅན། འདི་བདག་ཅག།

གློ་བུར་བའི་དྲི་མའི་དབང་གིས་ངན་འགྲོ་གདུག་པའི་ཁར་གནས་པ། ཚུལ་ཁྲིམས་དང་ལྟ་བ་ཉམས་པས་ཨེ་ནས་དཔེར་ངན་འགྲོ་དང་དཔེར་སྦྲུལ་གདུག་པའི་ཁར་གནས་པ་འདྲ་བས་ཨེ་ནས་འགྲོ་ལ་སྙིང་རྗེ་རེད་འགྲོ་ལ་སྙིང་རྗེ་མེད་པས་འདི་ཨེ་ནས་སེམས་ཅན་ལ་ཕན་པ་མི་བྱེད་པ་ཙམ་དུ་མ་ཟད་པའི་ཕྱིར་ལ་ཡོན་ཏན་རློམ་པ་ཡིས་མཁས་པ་དག་ལ་བསྡོ་བར་འདོད་ཟེར། ད་འདི་གི་དག་ལས་དམན་པའི། སེམས་ཅན་གྱི་ཕྱོགས་སུ་རང་ཉིད་བསྡད་ནས་ཨེ་ནི་བདག་རྙིང་པ་དེ་ལ་ཡང་ཨེ་ནི་ཕྲག་དོག་བྱེད་པ་ཡིན་པ་རེད། ད་དེ་ནས་འགྲན་སེམས་སྒོམ་པ་སྟེ། བདག་དང་མཉམ་པ་ལ་ལྟོས་ནས། གང་ལས་གང་གིས་མིན་པ་བྱེད་གང་ལས་ཟེར་ན་གོ་བདེ་ཡིན་པ་རེད། གང་ལས་ཨེ་ནི། རང་ཉིད་ལྷག་པར་བྱ་བའི་ཕྱིར།

ཨ་ནི་བདག་རྙིང་པ་དེ་ལས་ལྷག་པར་བྱ་བའི་ཕྱིར། བདག་ཅག་གི་རྙེད་པ་དང་བཀུར་སྟི་ནི། རྩོད་པ་ཡིས་ཀྱང་ངེས་པར་བསྒྲུབ་པར་བྱ། ཅི་ནས་བདག་ཅག་གི་ཡོན་ཏན་ནི་འཇིག་རྟེན་ཀུན་ལ་གསལ་བ་དང། གཞན་ཡང། བདག་རང་གཅེས་འཛིན་གྱི་གོང་བུར་གྱུར་པ་འདི་ཡི་ཡོན་ཏན་གང་སུས་ཀྱང་ཐོས་པར་མི་འགྱུར་བར་བྱ། བདག་ཅག་རྣམས་ཀྱི་སྐྱོན་ཡང་སྦ་བར་བྱ་ཞིང།

བདག། རང་གཅེས་འཛིན་གྱི་གོང་བུར་གྱུར་པ་འདི་ནི། ཨེ་ནི་རང་གིས་རང་མ་རུངས་པར་བྱས་པ་ལ་ཡུན་རིང་དུ་བདག་ཅག་རྣམས་ཀྱིས་དགའ་བས་བལྟ་བར་བྱ། བདག་ཅག་རྣམས་ཀྱིས་བལྟས་པ་ཙམ་དུ་མ་ཟད་པའི་འགྲོ་བ་ཀུན་གྱིས་འདིའི་མ་རུངས་པར་བྱས་པ་རྣམས། ཨེ་ནི་མཐོང་དུ་བཅུག་ནས་ཀུན་གྱི་དཔེར་བཞད་གད་དང་ཕན་ཚུན་སྨོད་པ་དག་ཏུ་བྱ། ད། དེ་ནས།

ཨ་ནི། བདག། ཉོན་མོངས་པ། ཉོན་མོངས་པ་དེ་ཉམ་ཆུང་བ། འདི། བདག་ཅག་རྣམས་དང་འགྲན་དུ་ཡོང་བ་མ་རེད་དེ་ཡིན་ན་ཡང། ཉོན་མོངས་འདི་ཡང། བདག་ཅག་རྣམས་དང་ལྷན་ཅིག་ཏུ་ནི་འགྲན་ཞེས་གྲགས། ཨ་ནི། འགྲན་པར་འདོད་ན་ཡང། བདག། རང་གཅེས་འཛིན་གྱི་གོང་བུར་གྱུར་པའི་བདག་འདི། བདག་ཅག་རྣམས་དང་ཐོས་པ་དང་ཤེས་རབ་བམ་གཟུགས་སམ། རིགས་སམ། ནོར་གྱིས་མཉམ་མམ་ཅི། དེ་ལྟར་མི་མཉམ་པ་ཀུན་ལ་གྲགས་པ་ཡི་བདག་གི་ཡོན་ཏན་ཐོས་ནས་ནི། ཐོས་ནས་ནི། ཨེ་ནི། བ་སྤུ་ལྡང་བའི་དགའ་བ་སྐྱེ་བར་འགྱུར་བའི། ཨེ་ནི། བདེ་སྐྱིད་ལ་ནི་ཡོངས་སུ་སྤྱོད་ཅེས། ད་བདག་ཅག་རྣམས་ལ་ཁྱོད་འགྲན་དུ་ཡོང་མ་རེད་ཨེ་བདག་ཅག་རྣམས། ཁྱོད་ལས་བདག་ཅག་རྣམས་ལྷག་གི་རེད། དེ་འདྲ་ཡིན་དུས་བདག་ཅག་རྣམས་ལ་ཡང་ཁྱོད་རང་གི། བུ་ག་ད། གོང་མར་བཀུར་ཏེ། ཨེ་ནི་ཡིད་རངས་བྱེད་ཀྱི་ཡིན་ན་རང་ལ་བདེ་བ་སྐྱེ་གི་རེད། ཅི་སྟེ་འདི་ལ་རྙེད་ཡོད་ཅིང། ཅི་སྟེ་འདི་ལ་ཟས་ནོར་གྱི་རྙེད་པ་ཡོད་ཀྱང་གལ་ཏེ་ང་ཡི་ལས་བྱེད་ན་ཅི་སྟེ་རང་གཅེས་འཛིན་གྱི་གོང་བུར་གྱུར་པའི་བདག་འདི་ལ་ཟས་ནོར་གྱི་རྙེད་པ་ཡོད་ཀྱང་བདག་རྙེད་པས་མ་ཕོངས་པ་ཙམ་ཡོད་པ་ཡིན་ན་ཡང། ཨེ་ནི། གང་དག་ཡིན་ནའི་གལ་ཏེ་ང་ཅག་སེམས་ཅན་རྣམས་ཀྱི། གཞན་དོན་གྱི་ལས་བྱེད་པ་ཡིན་ན་འདི་ལ་འཚོ་བ་ཙམ་བྱིན་ནས། ལྷག་མ་རྣམས་བདག་གི་སྟོབས་ཀྱིས་དེ་བླང་བྱ། བདག་གི་སྟོབས་ཀྱིས་ལྷག་མ་གང་ཡོད་པ་དེ་རྣམས་བླང་བར་བྱ། འཕྲོག་པར་བྱ། འདི་ནི་བདེ་ལས་ཉམས་བྱ་ཞིང་བདག་གི་གནོད་དང་རྟག་སྦྱར་བྱ། ད་འདི་ཡན་ཆད་ཀྱིས། ཕྲག་དོག་དང་འགྲན་སེམས་དང་ང་རྒྱལ་དང། སྨོད་པ་བསྒོམ་ཡ།

བདག་གཅེས་པར་འཛིན་པའི་གཅེས་འཛིན་འདི་ཡིས། རང་གཅེས་འཛིན་བྱ། བདག་རང་གཅེས་འཛིན་འདི་ཡིས། ཚེ་རབས་ནས་ཚེ་རབས་བསྐལ་པ་ནས་བསྐལ་པ་དང་བརྒྱ་ཕྲག་ཐམས་ཅད་དུ་འཁོར་བར་བདག་ལ་གནོད་པ་འབའ་ཞིག་བྱས་པ་ཡིན་ནོ། ད་ཡིད་ཁྱོད། བདག་རང་གཅེས། སེམས་ཅན་སུ་དང་སུ་ཡིན་ནའི་རང་རང་སོ་སོའི་ཡིད་ཁྱོད། རང་དོན་བྱེད་འདོད་འདོད་པ་ཅིག་ཐོག་མ་མེད་པ་ནས་ཡོད་རེད། ཡིན་ནའི། རང་དོན་བྱེ་བྲག་མ་ཤེས་ནས་དེ་དག་རང་དོན་བྱེད་འདོད་ན་ཡང་རང་དོན་བྱེ་བྲག་མ་ཤེས་པའི་དབང་ལས། བསྐལ་པ་གྲངས་མེད་འདས་གྱུར་ཀྱང། ངལ་བ་ཆེན་པོ་དེ་ལྟ་བུ་བྱས་ཀྱང། དོན་མེད་ཀྱི་ངལ་བར་སོང་ནས། ཁྱོད་ཀྱིས་སྡུག་བསྔལ་འབའ་ཞིག་བསྒྲུབས་པ་རེད། དེ་ལྟར་ངེས་པར་གཞན་དག་གི་དོན་ལ་རབ་ཏུ་འཇུག་གྱིས་དང། ད། ད་ད་ལྟ་བར་དུ་རང་གིས་རང་གཅེས་པོ་བྱས་ནས། དེ་ལྟར་ཅིག། བསྐལ་པ་ཐོག་མ་མེད་པ་ནས་དུས་ད་ལྟ་བར་དུ་རང་གིས་རང་གཅེས་པོ་བྱས་ནས་ད་གང་ཡོང་ཅི་ཡོང་བྱས་པ་རེད་དེ་ཁ་སྟབས་འདི་ལས་མ་བྱུང་བ་ཡིན་དུས་ད་དུང་ཡང་རང་གཅེས་པར་འཛིན་ནས་བསྡད་ན་འདི་ལས་འགྱུར་བ་འགྲོ་ཡག་མེད་པ་རེད། དེ་འདྲ་ཡིན་པ་ཡིན་དུས་ད་ཚུལ་དེ་ལྟར་ཤེས་པར་བྱས་ནས་དེ་ལྟར་ད་གནས་ཚུལ་ད་རྒྱུ་མཚན་དེ་ལྟར་བས་ན་ད་རྒྱུ་མཚན་དེ་ལྟར་ཡིན་པ་སོང་ཙང་ད་ད་ནི་ངེས་པར་གཞན་གཞན་དག་གི་ད། གཞན་དག་གི་བདེ་བ་སྡུག་བསྔལ་བསམ་པས་གཞན་གཅེས་འཛིན་གྱི་དོན་ལ་གཞན་གཅེས་འཛིན་བསྒོམས་ནས། གཞན་གཅེས་འཛིན་གྱི་བློ་སྦྱངས་ཏེ་གཞན་གཅེས་པར་འཛིན་པར་བྱས་ནས། ཨེ་ནི་གཞན་དག་གི་དོན་ལ་རབ་ཏུ་འཇུག་པར་གྱིས་དང། ཨེ་ནི། བདེན་པ་གསུང་བས་བདེན་པ་གསུང་ཞིང་རང་གི་ཉམས་མྱོང་གི་ཐོག་ནས་ཨེ་ནི་གཅེས་འཛིན་གཉིས་ཀྱི་སྐྱོན་དང་ཡོན་ཏན། ཇི་མ་ཇི་བཞིན་གཟིགས་པའི་ཐུབ་པའི་བཀའ་ནི་མི་བསླུ་བ་ཡིན་པས། ཨེ་ནི་གཞན་གཅེས་པར་འཛིན་པ་དེ་ཡི་ཡོན་ཏན་ཨེ་ནི་རིམ་བཞིན་ཕྱིས་ནི་མཐོང་བར་འགྱུར་རོ། གལ་ཏེ་ཁྱོད་ཀྱིས། དུས་སྔ་དུས་ནས་དུས། གལ་ཏེ་ཁྱོད་ཀྱིས། སྔ་མའི་དུས་སུ་ནས། སྔ་མའི་དུས་ནས། ཨེ་ནི་བདག་གཞན་བརྗེ་བའི་ལས་འདི་བྱས་པར་གྱུར་ན་ནི། ད་སྐབས་དང། དོན་གཉིས་མཐར་ཕྱིན་པའི་སངས་རྒྱས། ཕུན་སུམ་ཚོགས་པ། དོན་གཉིས་ཕུན་སུམ་ཚོགས་པ། དོན་གཉིས་མཐར་ཕྱིན་པའི་སངས་རྒྱས་ཀྱི་གོ་འཕང་ཕུན་སུམ་ཚོགས་པའི་བདེ་བ། དེ་ད་གཟོད་པའི་ཐོབ་ཟིན་ནས། ཐོབ་ཟིན་ནས་ཡོད་པ་དེ་ནི་གོར་མ་ཆག་པ་རེད། སངས་རྒྱས་ཕུན་སུམ་ཚོགས། ཕུན་སུམ་གྱི་བདེ་བ་དེ་མིན་པའི་གནས་སྐབས་འདི་འདྲ་ཉམ་ཐག་པ་རང་མགོ་མི་ཐོན་པ་འདི་འདྲར་འགྱུར་མི་སྲིད། རྒྱུ་མཚན་དེ་ལྟར་བས་ན་འདི་ལྟར། ཕ་མ་ལ་སོགས་པ་གང་ཟག་རྒྱུད་གཞན་པ་དག་གི་ཁུ་བ་ཁྲག་གི་ཐིགས་པ་ལ་ཁྱོད་ཀྱིས་ངར་འཛིན་བྱས་པ་ལྟར། དེ་བཞིན་རང་ལས་རྒྱུད་ཐ་དད་པའི་སེམས་ཅན་གཞན་ལའང། ང་ཡི་གཉེན། ང་ཡི་བུ་གའི། གཅེས་ཤིང་ཕངས་པའི། ག་སོགས་བུ་གའི་ཇོ་བོ་ཇོ་བོ་སེམས་ཅན་གཞན་རིག་པའི་བདག་གིར་བཟུང་ཞིང་གཅེས་པར་འཛིན་པ་འདི་ལ་གོམས་པར་གྱིས་ཤིག། དེ་སོང་བ་ཡིན་དུས་རང་ངོས་ནས་ད་རང་གཅེས་པར་འཛིན་པའི་གཅེས་འཛིན་ལ་ཡང་སྒོ་དུ་མ་ནས་ཉེས་དམིགས་སུ་བལྟས་ནས་ད་གཅེས་འཛིན་ལ་རང་གཅེས་འཛིན་ལ་པའི་འབུར་འཇོམས་བྱེད་ཡག་དང་གཞན་གཅེས་འཛིན་དང་དུ་ལེན་པ་ཅིག་རང་བས་གཞན་གཅེས་འཛིན་དང་དུ་ལེན་པ་ཅིག་ཨེ་ནི་ད་ད་དགོས་པ་ཡིན་དུས་དེ་འདྲ་རུ་བློ་ཐག་བཅད་ནས་ད་གཞན་གྱི་རྟོག་ཆེན་བྱས་ནས་ནི་སེམས་ཅན་གཞན་གྱི་དོན་ལ་རྟོག་ཆེན་ཏེ་ལྟ་རྟོག་བྱས་ནས་ནི། བདག་གི་ལུས་ལ་ཅི་དང་ཅི་སྣང་བ་དེ་དང་དེ་ཉིད་ནི་ད་པའི་འཕྲོག་པར་བྱས་ནས་འཕྲོག་པར་བྱས་ནས་ནི། འཕྲོག་པར་བྱས་ནས་ཁྱོད་ཀྱིས་ནི་མཐའ་ཡས་པའི་སེམས་ཅན་གཞན་ལ་ཕན་པར་སྤྱོད་ཅིག། བདག་སྐྱིད་གཞན་ནི་མི་སྐྱིད་ལ། བདག་མཐོ་གཞན་ནི་དམའ་བ་དང་ལུས་དང་ལོངས་སྤྱོད་ལ་སོགས་པའི་སྒོ་ནས་བདག་མཐོ་བ་དང་གཞན་ནི་དམའ་བ་དང་བདག་ནི་ཕན་བྱེད་གཞན་མིན་ཞེས་བདག་ལ་ཕྲག་དོག་ཅིས་མི་བྱེད།

ཐ་མལ་པ་དེ་བདག་ལ་སྦྱོར་བར་བྱ། ར་གཞན་གྱི་སྡུག་བསྔལ་ལེན་པ་དང་རང་གི་བདེ་བ་གཏོང་བ་དེ་སྟོན་གྱི་ཡོད་པ་རེད། གང་ཚེ་འདི་ནི་ཅི་བྱེད་ཅེས་བདག་གི་སྐྱོན་ལ་བརྟག་པར་གྱིས། ར་འདི་འདྲ་སོང་བ་ཡིན་དུས་པའི་ར་དང་ཆིག་ཉིན་ཤ། གང་ལྟར་ཡིན་ནའི་པའི་ཉིན་དང་མཚན་མོ་པའི་འགྲོ་འཆག་ཉལ་འདུག་གང་གི་སྐབས་ལ་ཡིན་ན་ཡང། བདག་འདི་བསམ་ཚུལ་ག་འདྲ་བྱེད་ཀྱི་འདུག་བ། བདག་འདི་བསམ་ཐོག་ནས་ག་འདྲ་བྱེད་ཀྱི་འདུག་བ། ཨ་ནི་པའི།

གསུང་རྒྱུན་ལ་ཡ། ཐུབ་པ་ལ་ནི་རབ་ཏུ་ཤོགས། ཐུབ་པ། ཐུབ་པ་སངས་རྒྱས་ལ་ཡ། ཨེ་ནི། སྒྲོགས་ཞེས་ཟེར་བ་ཡིན། ད་གཞན་གྱི་གྲགས་པ་ལྷག་བརྗོད་པས། ཇོ་བོ་སེམས་ཅན་གཞན་གྱི། སྙན་པའི་གྲགས་པ་ལྷག་པར་བརྗོད་པས་རང་གི་གྲགས་པ་ཟིལ་གྱིས། གནོན་པར་བྱ། བདག་ནི་བྲན་གྱི་ཐ། བདག་ནི། འཇིག་རྟེན་གྱི་པའི་བྲན་གྱི་ཐ་མ་ལྟར། སེམས་ཅན་གཞན་རྣམས་ཀྱི་དོན་རྣམས་ཀུན་ལ་བཀོལ་བར་གྱིས། སེམས་ཅན་རྣམས་ཀྱི། དོན་རྣམས་ཀུན་ལ་བཀོལ་བར་གྱིས། བདག་འདི་ནི་སྐྱོན་བཅས་རང་བཞིན་ཏེ། ན། བདག། འདི་ནི་སྐྱོན་བཅས་རང་བཞིན་ཏེ། གློ་བུར་ཡོན་ཏན་ཆས་མི་བསྟོད། ས་ཐོག་མ་མེད་པ་ནས་བདག་གཅེས་པར་འཛིན་པའི། བློ་ཅན་གྱི་བདག་འདི་སྐྱོན་དང་བཅས་པ་རེད། དེའི་སྐྱོན་འདི། རང་གོ། ད་ཡང་ངོས་གཅིག་ནས་བཤད་པ་ཡིན་ན། ཁོ་ར། ཐོག་མ་མེད་པ་ནས། ཨེ་ནས་བློ་ཡོད་ཙམ་ནས་དེ་འདྲའི་རང་གཅེས་པར་འཛིན་པའི་གཅེས་འཛིན་ཡོང་རྒྱུ་ཡིན་པའི་ཆ་ནས། འདི་འདྲའི་འདྲ་བོའི་གཅེས་པར་འཛིན་པའི་གཅེས་འཛིན་གྱི་སྐྱོན་དེ་རང་བཞིན་གྱིས་གནས་པ་རེད། འདི་ནི་སྐྱོན་བཅས་རང་བཞིན་ཏེ། ཨེ་ནས། གློ་བུར་གྱི་ཡོན་ཏན་གྱི་ཆས། མི་བསྟོད། བསྟོད་པར་མི་བྱ། འདི་ཡི་ཡོན་ཏན་ཅི་ནས་ཀྱང་འགས་ཀྱང་མི་ཤེས་དེ་ལྟར་གྱིས། མདོར་ན་ཐོག་མ་མེད་པ་ནས་བདག་གི་དོན་གྱི་ཕྱིར་ཡིད་ཁྱོད་ཀྱིས་གཞན་ལ་གནོད་པ་བྱས་པ་གང་ཡིན་པའི་གནོད་པ་དེ་ཐམས་ཅད་སེམས་ཅན་གྱི་དོན་གྱི་ཕྱིར་བདག་ཉིད་ལ་ནི་འབབ་པར་གྱིས། ན་དེ་སྔ་ཕན་ཆད་ལ་ཡང་ང་རང་ཚོས་གཞན་ལ་གནོད་པ་གང་བྱས་པ་དེ་འདྲའི་གི་གནོད་པ་དེ་ཐམས་ཅད་ནི་སེམས་ཅན་ལ་ཕན་ཕན་པའི་ཕྱིར་དུ་ནི་བདག་ཉིད་ཁོ་ན་ལ་འབབ་པར་གྱིས་ཤིག་འབབ་པར་ཤོག་ཅིག་འབབ་པར་གྱིས།

ངོ་ཚ་འཇིགས་དང་བསྡམས་ཏེ་བཞག། དེ་བྱ་དེ་ལྟར་གནས་བྱ་ཞིང། ད་དེ་ལྟར་གཞན་གཅེས་པར་འཛིན། ཨེ་ནི་རང་གཅེས་འཛིན་དོར། གཅེས་འཛིན་གཉིས་ཀྱི་སྐྱོན་དང་ཡོན་ཏན། ཨེ་ནི་ཤེས་པའི་སྒོ་ནས། སྐྱོན་ཅན་གྱི་རང་གཅེས་འཛིན་དེ་དོར། ངོ། ཡོན་ཏན་ཐམས་ཅད་ཀྱི་འབྱུང་གནས་ནི་གཞན་གཅེས་པར་འཛིན་པ་དེ། ལག་ཏུ་བླངས་ཏེ་དོལ་ཆགས། སེམས་ནི་གཅེས་འཛིན་བྱེད་པ་ཙམ་དུ་མ་ཟད་ལག་ལེན་ངོ་མའི་ཐོག་ནས་རང་གི་སྒོ་གསུམ་གྱི་དང་བཅས་ལེགས་པ་ཅི་ཡོད་པ་དེ་སེམས་ཅན་ལ་སྦྱིན། དངོས་སུ་གཏང་ནུས་ན་གཏང་དངོས་སུ་གཏང་མ་ནུས་ན་མོས་པས་གཏོང་སེམས་སྤེལ། གཞན་སེམས་ཅན་རྣམས་ཀྱི་སྡུག་བསྔལ་རྒྱུ་དང་བཅས་པ་དངོས་སུ་བླང་ཐུབ་པ་དངོས་སུ་བླང་དངོས་སུ་བླང་མ་ཐུབ་པ་མོས་པས་བླངས་ཏེ། འོ་ད། དེ་བྱ་དེ་ལྟར་གནས་བྱ་ཞིང། ཚུལ་དེ་ལྟར་ཁྱོད་ཀྱིས་མི་བྱ་བ་དེ་ལྟ་ན། འདི་ནི་དབང་བྱ་སྟེ་དེ་ལས་འདས་ན་ཚར་གཅད་བྱ། དེ་ལྟ་བུའི་དང། སེམས་དེ་ལྟ་བུ་སེམས་ཤིང། ཨེ་ནས་ལག་ཏུ་བླང་བ། དེ་མི་བྱ་བ་དེ་ལྟ་ན། ཨེ་ནས། ད། རང་གཅེས་པར་འཛིན་པའི་དང། གང་དག་ཡིན་ཉེས་པའི། གཅེས་འཛིན་གྱི་གཞན་དབང་དུ་ཡོད་དེ་ངེས་ཀྱི་རང། གཅེས་འཛིན་གྱི་ཁོལ་པོར་གྱུར་པའི་བདག་འདི་བས་ད། དེ་སྔ་མའི་དུས་ད་ལྟ་བོ་ཐོབ་པའི་ཕུང་བ་ཕུང་བའི་ཕུང་རབས་ཀྱིས་དེ་ད་ང་ཚོས་ཤེས་ནི་རང་གིས་ད་ཤེས་ནི་ཡོད་པ་ཡིན་དུས་ད་ལྟ་ཡིན་ནི་བདག་གིས་དེ་དབང་བར་བྱ་སྟེ་དེ་དབང་བར་བྱ་སྟེ་དེ་ལས་འདས་ན་ཚར་བཅད་བྱ། འོན་ཏེ་དེ་ལྟར་གདམས་ཀྱང་ནི་སེམས་ཁྱོད་དེ་ལྟར་མི་བྱེད་ན། ཁྱོད་ལ་ཉེས་པ་ཀུན་བརྟེན་པས་ཁྱོད་ཉིད་ཚར་གཅད་བྱ་བར་ཟད། གཞན་ཡང་འཁོན་འཛིན་དྲན་དང་གཞན་ཡང་ནི་འཁོན་འཛིན་དྲན་ཡང་དེ་ལས་སོང་ཡིན་པ་རེད། རང་གཅེས་པར་འཛིན་པའི་གཅེས་འཛིན་ཁྱོད་ཀྱིས་ཁོ་བོ། དང་རང་དགར་བརླག་པའི་ཨེ་ནི། ཁོ་བོ་རང་དགར་བརླག་ཡག་འདི། དེ་སྔ་ཕན་ཆད་རང་བདེ་བ་འདོད་ཀྱང་ཨེ་ནི། བདེ་བ་བསྒྲུབ་པ་ལ་རྨོངས་ནས་དང་ཨེ་ནི་སྡུག་བསྔལ་མི་འདོད་ན་ཡང་སྡུག་བསྔལ་སེལ་ཐབས་མ་ཤེས། བདེ་བ་འདོད་ན་ཡང་བདེ་བ་བསྒྲུབ་ཐབས་མི་ཤེས་པར་དེའི་དབང་ལས། རང་གཅེས་འཛིན་ཁྱོད་ཀྱིས་གང་འདོད་འདོད་ཅིག་གཞན་དབང་དུ་ཕྱིན་པ་རེད། ད་ནི། ཁྱོད་རང་གིས་པའི་ང་བརླག་པར་བྱེད་ཡག་གི་དུས་ཚོད་འདི་ད་ལོ་རྒྱུས་ཀྱི། ལོ་རྒྱུས་ནང་ལ་ཕྱིན་པ་རེད་སྔོན་གྱི་དུས་དེ་ཡིན་མ་གཏོགས་ད་ཁྱོད་རང་གི་གཞན་དབང་དུ་བཏང་གི་མེད། སྔོན་གྱི་དུས་དེ་གཞན་ཡིན་ཏེ། དུས་གཞན་གྱི་སྐབས་ལ་དེ་རེད་མ་གཏོགས་ད་ནི་མེད། རང་གཅེས་པར་འཛིན་པའི་གཅེས་འཛིན་ཁྱོད་ཀྱི། རང་གཞན་ཕུང་སྟངས་དེ་ངས་གོ། ག་སོགས་རེད་པ། གོ་ཀུན་ནས་ངེས་པ་ཐོབ་བྱས། ཁྱོད་ཀྱི་སྐྱོན་མཚང་ཚང་མ་རིག་སོང། དེ་སོང་བ་ཡིན་དུས། རང་གཅེས་འཛིན་ཁྱོད་ཀྱི། སྐྱོན་རྣམས་ངས་ཇི་མ་ཇི་བཞིན་ད་མཐོང་སོང་ངས་མཐོང།

གྱུར་ནས་ལྷོད་ཡངས་སོང་ནས་ཁྱོད་སེམས་ཅན་རྣམས་ལ་ད་དུང་མ་བྱིན་ན། ཁྱོད་ཀྱིས་སྡིག་པ་བསགས་ནས་ཁོ་བོ་དམྱལ་བ་ཡི་སྲུང་མ་རྣམས་ལ་སྦྱིན་དུ་ངེས། དེ་ལྟར་ཁྱོད་ཀྱིས་རེ་ལྟ་ཞིག་ཡང་ན་དེ་ལྟར་ཁྱོད་ཀྱིས་དུས་དེ་ལྟ་ཞིག། དམྱལ་བའི་སྲུང་མ་ལ་སོགས་པས་ད་ག་ད་མི་འདོད་པའི་སྐྱེ་གནས་སུ་ཁོ་བོ་བྱིན་པས་དུས་རང་རིང་པོ་ཞིག་ད་བས་སྡུག་ཏུ་བཅུག་པ་རེད། ད་ནི་ཁྱོད་ཀྱིས། སྔར་ཕན་ཆད་བསྒྲུབས་པའི་ཕུང་སྦྱོར་གྱི་བྱ་བ་རྣམས་དྲན་པར་བྱས་ནས་ཁྱོད་ཀྱིས་པས་ན་རང་རང་གཞན་པས་བརླག་པར་བྱེད་ཡ་གི་འཁོན་རྣམས་དྲན་པར་བྱས་ཏེ་བྱེད་ཚུལ་རྣམས་དྲན་ནས་འཁོན་རྣམས་དྲན་པར་བྱས་ཏེ། ཁྱོད་ཀྱིས་ཁྱོད་ཀྱི་དབང་དུ་ནམ་ཡང་མི་གཏོང་བར་ངེས་པས་ཁྱོད་ཀྱི་རང་དོན་སེམས་པ་གཞོམ། དེ་སྟེ་བདག་ནི་དགའ་འདོད་ན་དེ་དེའང་གལ་ཏེ་བདག་ནི། ཨེ་ནི་གཏན་དུ་སྐྱིད་ཅིང་དགའ་བ་ཞིག་འདོད་ན། རང་ལ་བདག་གིས་རང་ལ་བདག་གིས་དགར་མི་བྱ། རང་གིས་རང་གཅེས་པར་འཛིན་ནས། བདག་གཅིག་རང་གཅིག་པུ་བསམ་བསྡད་ཡག་གི། ཨེ་ནི་དེ་འདྲ་བའི་ཚུལ་གྱིས་དགའ་བར་མི་བྱ། དེ་སྟེ་གལ་ཏེ་བདག་ནི་སྲུང་བར་འདོད་ན། ཇོ་བོ་སེམས་ཅན་གཞན་དག་གཅེས་པར་འཛིན་ནས་དེ་རྣམས་སྒོ་ཀུན་ནས་རྟག་ཏུ་སྲུང་བར་བྱ། ཇི་ལྟ་ཇི་ལྟར་ལུས་འདི་ནི་ཡོངས་སུ་སྐྱོང་བར་བྱེད་གྱུར་པ་དེ་ལྟ་དེ་ལྟར་ཤིན་ཏུ་ནི་བཟེ་རེ་ཅན། བཟེ་རེ་ཅན་གྱུར་ཉིད་དུ་ལྟུང། ལུས་འདི་ལ་ཡང་ཇི་ལྟར་གཅེས་སྤྲས་བྱས་པ་དེའི་ཚོད་ཀྱི་བཟེ་རེ་ཅན་ཉིད་དུ་ལྷུང་གི་རེད། དེ་ལྟར་ལྷུང་བ་དེ་ཡི་ཡང་འདོད་པ་ས་འདི་ཐམས་ཅད་ཀྱིས་རྫོགས་པར་ནུས་པ་ཡོད་པ་མིན་ན། དེ་ཡི་འདོད་པ་སུས་བྱེད་ནུས། དང། འདོད་པ་རྫོགས་པར་སྒྲུབ་པའི་ད་གང་འདོད་པའི་འདོད་པ་མཐའ་དག་རྫོགས་པར་སྒྲུབ་པའི་ནུས་པ་ནི་མེད་ནུས་མེད། འདོད་པ་ཅན་ལ་ཉོན་མོངས་པར་བྱས་པ་དང། ཆགས་སྡང་གིས་གཞན་ཕན་སེམས་བསྐྱེད་ཀྱི་བསམ་པ་ཉམས་པའང་སྐྱེ་བར་འགྱུར། སྐྱེ་བོ་གང་ཞིག་ལུས་ལོངས་སྤྱོད་ལ་སོགས་པའི་ཆ་རྐྱེན་ཀུན་ལ་ལྟོས་པ་མེད་པ་དེ་ཡི་ཕུན་ཚོགས་ཟད་མི་ཤེས། སྐྱེ་བོ་གང་ཞིག་རང་གི་ལུས་ལོངས་སྤྱོད་སོགས་ཀྱི་ཆ་རྐྱེན་ཀུན་ལ་ལྟོས་པ་མེད་པར་གཞན་དོན་ཁོ་ནར་བསམ་བསྡད་པ་རང་དོན་ཡལ་བར་དོར། གཞན་དོན་ཁོ་ན་བསམ་མཁན་དེ་ཡི་ཕུན་སུམ་ཚོགས་པ་ཟད་མི་ཤེས། རྒྱུ་མཚན་དེ་བས་ན། ལུས་ཀྱི་དོན་དུ་ལོངས་སྤྱོད་དང་འབྲེལ་བའི་འདོད་པ་ནི་ལོངས་སྤྱོད་ལ་སྲེད་པའི་ད། ལུས་ཀྱི་དོན་དུ་ད་ལོངས་སྤྱོད་དང་གཉེན་དང། གཉེན་ཉེ་དུ་དེ་འདྲ་ལ་ཡང་སྲེད་པའི་འདོད་པ་ནི་འཕེལ་བའི་ཕྱིར་སྐབས་དབྱེ་བར་མི་བྱ། གཅིག་བསྟན་ན། འཁོར་བའི་འདོད་པ་མཐའ་མེད་པ་བྱས་ནས་འཕེལ་ཡོང་བ་ཞིག་དང་དེ་ལ་བརྟེན་ནས་ལས་ཚུལ་མང་པོ་བསགས་ཡོང་བ་ཞིག་ཡིན་དུས། འཕེལ་ཕྱིར་སྐབས་དབྱེ་བར་མི་བྱ་སྟེ། གང་ཞིག་ཡིད་འོང་མི་འཛིན་པ། གང་ཞིག་ཆགས་པའི་ངོ་བོ་ཡིད་དུ་འོང་བ་མི་འཛིན་པ་དེ་ནི་དངོས་པོ་བཟང་པོ་ཡིན། ཐ་མར་ཐལ་བའི་མཐར་གཏུགས་ཤིང། ལུས། རང་གི་ལུས་བས་གཅེས་པོ་བྱས་བསྡད་ཡག་འདི་ཇི་ལྟར་བས་སྣང་ཆེ་ན་ཡང་ཐ་མར་ཐལ་བའི་མཐར་གཏུགས་ཤིང། ཨེ་ནི་ཐ་མར་ད་རྣམ་ཤེས་བྲལ་ནས་རླུང་སེམས་དང་བྲལ་ནས་འགྲོ་དུས་གཡོ་བ་མེད་པ། ཨེ་ནི་བས། ག་དག་རོ་ཡི་བས་ད་རོ་བས་འགུལ་སྐྱོད་རྒྱག་ཡག་མེད་འདྲ་བ་ཆགས་ཡོང་བ་ཡིན་དུས་མི་གཡོ། རང་གིས་བས་འགུལ་སྐྱོད་རྒྱབ་ནི་མི་གཡོ་བ་འགུལ་སྐྱོད་རྒྱབ་ནི་གཡོ་མི་ཐུབ་ནས། ཨེ་ནི་གཞན་གྱིས་བསྐྱོད་པར་བྱ་བ། ཨེ་ནི་རྣམ་ཤེས་བྲལ་བའི་མཚམས་དེ་ལ་ཡང། ཨེ་ནི་བས་ཆུ་ཟོས་དཀར་རིལ་རིལ་བྱས་ནས། ཨེ་ནི་བས་རུལ་བྱས་ཕུང་པོ་བས་རུལ་ནི་མི་གཙང་བར་འགྲོ་བས་ད་མི་བཟད་པ།

དེ་འདྲ་འདྲ་བའི་ཤིང་དང་མཚུངས་པའི་ལུས་གོང་འདི་ལ་ཅི་ཞིག་བྱ། ལུས་གོང་འདི་ལ་ཆགས་པས་ཅི་ཞིག་བྱ། བདག་གིས་འདི་ལྟར་བསྐྱངས་པ། དེ་ཡིས་ནི། གཉེན་ལ་རྗེས་སུ་ཆགས་པ་དང་དགྲ་ལ་ཁོང་ཁྲོ་བ་མེད་པའི་རྒྱུ་མཚན་རྟགས་མཚན་ག་རེ་ཟེར་ན། བདག་གིས་ལུས། བདག་གིས་ལུས་འདི་བཟའ་བཏུང་གིས་འདི་ལྟར་དུ་བསྐྱངས་པའམ། བསྐྱངས་ན་ཡང་བསྐྱངས་བཅུག་བྱས་ནས་བཀའ་དྲིན་དྲན་ཡ་མེད་པ་ལུས་ཁོ་རང་གི་ངོས་ནས། ཀླད་པའི་བྱ་རྒོད་ལ་སོགས་པས་ཟོས་ཀྱང་རུང། དེའི་གནས་སྐབས་ལ་ལུས་ཁོ་རང་གི་ངོས་ནས་མི་དགའ་བ་བྱ་བྱས་མེད་པ་རེད། འོ་དེ་འདྲ་ཡིན་པ་ཡིན་དུས་ཙ་ན། ཨེ་ནི། དེ་འདྲ་རེད་བས་པས་དང་ཅིག། ལེགས་པ་བྱས་པ་ལ་ལེགས་པར་བྱས་པ་ལ་བས་ཨེ་ནི། ག་གསུང་རེད། དྲན་དྲིན་དྲན་པ་དང་ཉེས་པ་བྱས་པ་ལ་བས་ཚར་གཅོད་གི་བས་རྣམ་འགྱུར་དུ་ཐོན་ཐུབ་ཡ་མེད་དེ་ཉིད་ཀྱི་ལུས་ཆགས་མེད་ཞེ་སྡང་ཡོད་མིན་ན་ཅི་སྟེ་དེ་ལ་ཆགས་པར་བྱེད། གང་ཞིག་སྨོད་པས་ཁྲོ་བ་དང་གང་ཞིག་བསྟོད་པས་མགུ་བར་འགྱུར་བ། གལ་ཏེ་དེ་ཉིད་ཤེས་པ་མེད་ན་ནི། ལུས་འདི་དང་བདག་གིས་གང་གི་ངལ་དུབ་ངལ་བ་བྱས། བདག་གི་བདག་གི་ཡིད་གང་གི་ཨེ་ནི་གང་གི་དོན་དུ་ངལ་བ་བྱས། གང་ཞིག་ལུས་འདི་འདོད་གྱུར་པ། ལུས་ཀྱི་ཁོག་པ་དེ། དང་གཅིག། ལེགས་ཉེས། ལེགས་ཉེས་ཤེས་པ་དང་དེ་ལ་བརྟེན་པའི་སྟངས་འཛིན་བྱེད་མི་ཤེས་པ་དེ་དག་ཡང། ནི། ལུས་འདི་སྡུག་གུ་འདུག་ཟེར་ལབ་ན་ནི། ལུས་ཙམ་ལ་ཆགས་པ་ཞིག་ཡིན་ན་ནི། དེ་དང་བདག་བཤེས་ཡིན་ཞེ་ན། ལུས་དེ་དང་བདག་མཛའ་བཤེས་སུ་འགྲོགས་པ་ཡིན་ཞེ་ན། སེམས་ཅན་ཐམས་ཅད་ཀྱང་རང་རང་གི་ལུས་ཡོད་པ་ཡིན་དུས་ཐམས་ཅད་ཀྱང་རང་གི་ལུས་འདོད་པ་ཤ་སྟག་ཡིན་པས། དེ་དག་གི་ལུས་ལའང་དེ་དག་གི་ལུས་ལ་ཡང། བདག་གོ་ཅིས་མི་དགའ། དེ་བས་བདག་གིས་ཆགས་མེད་པར། ལུས་ལ་ཆགས་པ་མེད་པར། འགྲོ་ལ་ཕན་ཕྱིར་ལུས་གཏང་བྱ། དེས་ན་འདི་ལ་ཉེས་མང་ཡང། བདག་དེ་ལྟར་ཆགས་པར་མི་རུང་བ། དང་གཅིག་བས། འཛིན་ཆགས་བྱེད་མི་རུང་བས། ཨེ་ནི། ལུས་འདི་རང་གི་ལུས་འདི་ལ། འོ་ཨེ་ནི་གཅིག་མི་གཙང་བའི་རང་བཞིན་ཡིན་པ་དང་གཅིག་ནད་མང་པོ་ཡོང་བ་དང་དེ་འདྲས་ཡིན་པས་ཉེས་པ་མང་པོ་ཡོད་རེད་དེ་ཉེས་པ་མང་ཡང་ལས་ཀྱི་སྤྱད་བཞིན་ང་རང་ཚོས་གཅིག་དང་གཅིག་ལག་ཆས་དང་ལས་ཀ་ལས་ཀ་འདྲ་མི་འདྲ་བྱེད་ཡག་གི་ལས་རིགས་འདྲ་མི་འདྲ་སྒྲུབ་ཡག་གི་ལག་ཆ་ནང་བཞིན་བྱས་ནས་ལས་ཀྱི་སྤྱད་བཞིན་གཟུང་བར་བྱ། དེ་བས་བྱིས་པའི་སྤྱོད་པས་ཆོག། ད་དུས་ད་ལྟ་བར་གྱི་བྱིས་པའི་སྤྱོད་པ། མཐའ་མེད་པ་ཞིག་དང། ཉམས་མཐའ་མེད་པ་ཞིག་བྱས་ཟིན་པ་ཡིན་ཏེ། བྱིས་པའི་སྤྱོད་པ་ད་དེ་གས་ཆོག་གི་ད་ནི། བདག་གིས། མཁས་པ། བདག་པས་གཞན་གཅེས་པའི་བྱང་ཆུབ་སེམས་དཔའ་རྣམས་ཀྱི་རྗེས་སུ་སྙེགས་ཏེ། བག་ཡོད་པའི་གཏམ་ནི་དྲན་པར་བྱས་ནས། གཉིད་དང་རྨུགས་པ། ལ་སོགས་པ་བཟློག་པར་བྱའོ། རྒྱལ་སྲས་ཐུགས་རྗེ་ཆེ་བ། རྒྱལ་སྲས་ཐུགས་རྗེ་ཆེན་པོ་རྣམས་ལྟར། ནི་གཉེན་པོའི་སྟོབས་དང་རྒྱལ་སྲས་ཐུགས་རྗེ་ཆེན་པོ་རྣམས་ལྟར་གཉེན་པོའི་སྟོབས་བསྐྱེད་པའི་ད་གཉེན་པོའི་སྟོབས་བསྐྱེད་ནས་རིགས་པའི་སྲན་ནི་གཟུགས་པར་བྱ་སྟེ་ཉིན་མཚན་ཆད་པར་ཉིན་མཚན་བར་མེད་པར་འབད་ཀྱི་ཡིན། དེ་ལྟར་མ་འབད་ན་ནི་བདག་གི་སྡུག་བསྔལ་ནམ་མཐར་ཕྱིན། བདག་གི་སྡུག་བསྔལ་འདི་ཟད་པའི་མཐའ་ཅིག་ཨ་ནི་ཡོང་གི་མ་རེད། རྒྱུ་མཚན་དེ་ལྟ་བས་ན། སྒྲིབ་པ་མཐའ་དག་བསལ་བར་བྱ་བའི་ཕྱིར་ལོག་པའི་ལམ་ལས་སེམས་བླན་ཏེ་སེམས་བཀུག་སྟེ། ལོག་པའི་ལམ་ལ་སེམས་མི་གཏོང་བར། སེམས་ཚུར། དགེ་བའི་དམིགས་པ་ལ་ཚུར་བླན། སྐབས་སུ་བབ་པ་དགེ་བའི་དམིགས་པ་བདག་པས་གཞན་གཅེས་པའི་བྱང་ཆུབ་ཀྱི་སེམས་བསྒོམ་པའི་ཕྱོགས་ལ་ཡང་བློ་ཚུར་བླན་ཏེ། ཡང་དག་དམིགས་པ་ལ། མར་ཡང་དག་དམིགས་ལ་རྟག་པར་ཡང་བདག་གིས་མཉམ་པར་གཞག་པར་བྱ། བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལས། བསམ་གཏན་བསྟན་པ་ཞེས་བྱ་བ་སྟེ་ལེའུ་བརྒྱད་པའོ། འོ་ད་དེ་ཡན་ཆད་ཀྱི། བསམ་གཏན་གྱི་ལེའུ་བྱས་ནས་ད་བདག་གཞན་གྱི་བློ་སྦྱང་ཡག་གི། དང་ཅིག་དང་མན་ངག་མཐར་ཐུག་པོ་འདི་འདི་ནང་ལ་གསུངས་བྱས་ཨ་རུ་ཞིག་ཡིན་པ་རེད། ད་འདི་ནས་མར་བྱས་ནི་ཤེས་རབ་ལེའུ། ད་ཨ་ད་འདི་གི་འདི་ཡན་ཆད་ཀྱི་གཙོ་བོ་ཡིན་ནི་ཐབས་ཀྱི་ཉམས་ལེན་བྱེད་ཡ་དེ་གསུངས་པ་ཡིན་པ་རེད། དེ་ཡང་ཡིན་ནི་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་དགེ་བ་འདི་ཡིས་སྐྱེ་བོ་ཀུན་བསོད་ནམས་ཡེ་ཤེས་ཚོགས་བསགས་ཏེ་བསོད་ནམས་ཡེ་ཤེས་ལས་བྱུང་བའི་དམ་པ་སྐུ་གཉིས་ཐོབ་པར་ཤོག་གསུངས་ཏེ། ཨ་ནི་འབྲས་བུ་སངས་རྒྱས་ཀྱི་ད་ཡིན་ནི་གོ་འཕང་གི་དེ་ཡིན་ནི་གཞན་དོན་ལ་ཡ་ཐོབ་ཡ་གཅིག་དང་གཞན་དོན་སྒྲུབ་ཡ་གི་དོན་དག་ལ་ཡ་ཡིན་ནི་སངས་རྒྱས་ཀྱི་གོ་འཕང་དེ་དོན་དུ་གཉེར་བ་ཡིན་དུས། དེ་ནས་སངས་རྒྱས་ཀྱི་གོ་འཕང་དེ་ཐོབ་ན་གཞན་དོན་ཡོང་སྟངས་གང་འདྲས་ཟེར་དགོས་རེད་ཟེར་བ་ཡིན་ན། ད་ཡིན་ནི་གཞན་དོན་ཟེར་བ་དེ་བསླབ་བྱ་རྒྱབ་ནི་ཨེ་ནི་མི་ལ་ཡང་ཕན་པ་ཅིག་དགོས་ཀྱི་ཡོད་རེད་དཱ། བསླབ་བྱ་རྒྱབ་ནི་མི་ལ་ཡང་ཕན་པ་ཅིག་ཡོང་བ་ལ་ཡང་ཕྱོགས་གཅིག་ནས་བསླབ་བྱ་རྒྱག་ཡ་དེ་ཤེས་པ་ཅིག་དགོས་ཀྱི་ཡོད་རེད་ལ་གཉིས་ནས་དང་ཅིག་གདུལ་བྱ་ལ་ཡང་དང་ཅིག་བསླབ་བྱ་སྟོན་མཁན་གྱི་གཟུགས་ཅིག་དངོས་སུ་སྣང་བའི་སྒོ་ནས་ཨེ་ནི་གདུལ་བྱའི་དོན་བྱེད་དགོས་ཀྱི་ཡོད་རེད། མདོར་ན་བས་སངས་རྒྱས་ཀྱི། གདུལ་བྱ་ལ་ཡང་བསླབ་བྱ་བསྐྱོན་ནས། སེམས་ཅན་གྱི་དོན་མཛད་དགོས། དུས་གཅིག་སངས་རྒྱས་ཀྱི་གསུང་གི་ཆོ་འཕྲུལ་ལ་བརྟེན་ནས་ད། ཐུགས་ཀྱི་ཆོ་འཕྲུལ། སྐུ་ཡི་ཆོ་འཕྲུལ། གསུང་གི་ཆོ་འཕྲུལ་ཟེར་ནས་ཡོད་པ་ལས། གསུང་རྗེས་བསྟན་གྱི་ཆོ་འཕྲུལ་ལས། གདུལ་བྱའི་དོན་སྒྲུབ་དགོས་ཡོད་རེད། གསུང་རྗེས་བསྟན་གྱི་ཆོ་འཕྲུལ་ཡོང་བ་ལ་ཡང་མ་གཞི་ཅིག་ཆོས་སྐུ་བས་ནམ་མཁའ་དང་འདྲ་བའི་སྟོང་པའི་དབྱིངས་ལས། ཆོས་ཀྱི་སྒྲ་སྒྲོག་ཡག་ཡོང་དང་ཡོད་ཆོག་གི་རེད་དེ།

ཡེ་ཤེས་ཀྱི་རང་བཞིན་གྱི་སྐུ་ཟེར་དེ་ཡ་གི་ད། གང་གི་རང་བཞིན་ཡིན་རྒྱུའི་ཡེ་ཤེས་དེ་ག་འདྲས་བྱ་ལབ་ན། ཡེ་ཤེས་ཆོས་ཀྱི་སྐུ་ཟེར་ཡག་དེ་ཡིན་པ་རེད། མཉམ་རྗེས་འདྲེས་དེ་རང་ཡིན་པ་རེད། ད་ཅིག། མཉམ་རྗེས་འདྲེས་དེ་ལ་ག་འདྲས་ཟེར་བ་རེད་ཟེར་བ་ཡིན་ན། ཨ་ནི་སྟོང་པ་ཉིད་ལ་མཉམ་པར་བཞག་པའི་མཉམ་བཞག་ལས། འདའ་བ་མེད་བཞིན་དུ་མཉམ་བཞག་དེ་ལས་པའི་འདའ་བ་མེད་བཞིན་འདའ་བ་མེད་པ་མཉམ་པར་བཞག་བཞིན་པའི་ངང་ནས། ཨ་ནི། ད་ཅིག། ད་ཀུན་རྫོབ་པའི་ཆོས་རྣམས་ཀྱང། ཇི་ལྟ་བ་བཞིན་དུ་བས་མངོན་སུམ་དུ་གཟིགས་ནས། ཨེ་ནི། སྔོན་གྱི་ཐུགས་བསྐྱེད་དང་ཅིག་སྨོན་ལམ་དང་དེ་འདྲས་ཀྱི་མཐུ་ལས། ཨེ་ནི། ད་ཅིག་གདུལ་བྱའི་ཁམས་དང་མོས་པའི་ཁྱད་པར་ལས། ཨེ་ནི་གཟུགས་ཀྱི་སྐུ་འབད་མེད་ལྷུན་གྲུབ་ཀྱི་ཚུལ་དུ་ཤར་ཡོང་མཁན་ཅིག་ཆགས་ཡོང་བ་ཡིན་དུས་འོ་ད་ཨེ་ནི་མཉམ་རྗེས་འདྲེས་པ་ཟེར་ཟེར་གྱི་ཡོད་རེད། རེད་པ། མདོར་ན་པའི་ཇི་ལྟ་བའི་ཆོས། མངོན་སུམ་དུ་གཟིགས་ནས་པའི་མཉམ་པར་བཞག་བཞིན་པ་དེ་ཀའི་མུ་ནས་ཨེ་ནི་ཇི་སྙེད་པའི་ཤེས་བྱ་ཐམས་ཅད་ཀྱང་པའི་ལྐོག་ཏུ་མ་གྱུར་པ་པའི་ལག་མཐིལ་ལ་སྐྱུ་རུ་རུ་བཞག་པ་ནང་བཞིན། རེད་ད་ཨེ་ནི་པའི་རྗེན་ཅེར་དུ་པའི་བདེན་གཉིས་གཅིག་ཅར་དུ་མངོན་སུམ་དུ་པའི་མཁྱེན་ཅིང་གཟིགས་པའི་ད་ཡེ་ཤེས་འདི་ཅིག་ལ་ཡང་ཡེ་ཤེས་ཆོས་ཀྱི་སྐུ་ཟེར་གྱི་ཡོད་པ་རེད། འོ་དེ་འདྲའི་རེད་པས་ད་ཡེ་ཤེས་ཆོས་ཀྱི་སྐུ་དེ་ཨེ་ནི། རང་གཙོ་བོ་ཨེ་ནི། ད་གཟུགས་སྐུ་ཤར་ཡག་གི་གཞི་མ་རུ་དེ་འབད་མེད་ལྷུན་གྲུབ་ཀྱི་ཚུལ་དུ་ཤར་ཡག་གི་གཞི་མ་རུ་དེ་ཡེ་ཤེས་ཆོས་ཀྱི་སྐུ་དེ་བྱས། ཡེ་ཤེས་ཆོས་ཀྱི་སྐུ་དེ་དངོས་སུ་གདུལ་བྱ་ལ་སྣང་བའི་སྒོ་ནས་དོན་བྱེད་ཀྱི་མེད་པ་ཡིན་དུས་ཙ་ནས། དེ་ལ་ཡང་ཨེ་ནི། ད་དེའི་ངོས་ནས་གདུལ་བྱ་ལ་དངོས་སུ་སྣང་བའི་སྒོ་ནས་ད་དོན་མཛད་ཀྱི་མེད་པའི་ཆ་ནས་རང་དོན་ཆོས་སྐུ་ལབ་པ་ཡིན་པ་རེད་རང་དོན་ཆོས་ཀྱི་སྐུ་དང་གཞན་དོན་གཟུགས་ཀྱི་སྐུ་ཟེར། དེ་འདྲ་འདྲ་བའི་སྐུ་གཉིས་པོ་དེ། ད་ནི། ཐོབ་པ་ལ་ཐོབ་པ་ཞིག་ཡོང་བ་ལ་ཡང་དེ་གཉིས་པོ་ཐོབ་པ་ལ་རང་རང་གི་གང་དག་ཅིག་རྒྱུ་མཐུན་པའི་རང་རང་གི་རིགས་མཐུན་པའི་རྒྱུ་ལ་བསླབ་དགོས་ཀྱི་ཡོད་རེད་མ་གཏོགས། རིགས་མཐུན་པའི་རྒྱུ་ལ་བསླབ་པ་སྔོན་དུ་མ་སོང་བར་སྐུ་གཉིས་པོ་དེ་གློ་བུར་དུ་ཐོབ་ཐུབ་ཡག་ཅིག་མི་འོང་བ་རེད། དེ་འདྲ་ཡིན་པ་ཡིན་དུས་ཙ་ནས་ད་བས་དེ་འདྲ་འདྲ་བའི་སྐུ་གཉིས་པོ་དེ་ཐོབ་ཡག་ལ་ཡང་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ད་གང་དག་སྐུ་གཉིས་པོ་དེ་བསྒྲུབ་ཡག་གི་ད་ཚོགས་བསགས་ནས།

དུ་མ་རོ་གཅིག་གི་ཚུལ་གྱིས་ཨེ་གང་དག་པའི། ད་ཅིག་སྤྲོས་པ་ཐམས་ཅད་ཉེ་བར་ཞི་བའི་ཉེར་ཞིའི་དབྱིངས་དེ་ཙམ་ཞིག་ཨེ་ནི་ད། གཟིགས་བསྡད་མཁན་ཅིག། དངོས་པོ་བྱས་པ་ཅན་ལ་མ་རེག་པར་རང་བཞིན་འབའ་ཞིག་ཐུགས་སུ་ཆུད་པའི་ད་བློ་དེ་འདྲ་ཅིག་ཡིན་པ་ཡིན་དུས་དེ་དང་འབྲེལ་མཐུན་པ་ཅིག་གིས་ཨེ་ནི་སྟོང་ཉིད་མངོན་སུམ་དུ་རྟོགས་པའི་ཡེ་ཤེས་དེ་དེ་དང་འབྲེལ་མཐུན་པ་ཅིག་ཆགས་ནས་ཡོང་བ་ཡིན་དུས་དེའི་རིགས་འདྲ། ད་རྒྱུན་ཇེ་བཟང་ཇེ་བཟང་ལ་ཕྱིན་ནས་ཡེ་ཤེས་ཆོས་སྐུ་དེ་ཆགས་ཀྱི་ཡོད་པ་ཡིན་དུས་དེ་ལ་ཡེ་ཤེས་ཀྱི་ཚོགས་ཟེར་གྱི་ཡོད་པ་རེད།

གོ་བ་དེ་ཆགས་དགོས་ཀྱི་ཡོད་རེད། ད་སྟོང་པ་ཉིད་གསུང་དེ་ཡག་གི་སྟོང་པ་ཉིད་ཟེར་དེ་ཡག་གི་སྟོང་པ་ཟེར་དེ་ཡག་དེ། ཅི་མེད་ཅང་མེད་གང་ཡང་མེད་པའི་སྟོང་པ་ཅིག་མེད་པ་ཡིན་པ་རེད། སྟོང་པ་ཟེར་དེ་ཡག་དེ། བརྟེན་ནས་འབྱུང་བ་རྒྱུ་མཚན་དུ་བྱས་ནས་དང་བརྟེན་ནས་བཏགས་པ་ཡིན་ཙང་སྟོང་པ་རེད་གསུང་གི་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་ད་ཅིག། ཧ་ལམ་པའི་སྒྲ་ཞིག་དང་འདྲ་བའི་དོན་གཅིག་ལ་ངོས་གཅིག་ནས་བལྟ་དུས། ཁོ་ལྟོས་ནས་ཁོ་ལྟོས་དེ་ངེས་གཅིག་གི་རང་བཞིན་ཡིན་པ་ཡིན་པའི་རང་བཞིན་ཡིན་པ་ཅིག། ཡིན་པ་ཡིན་དུས་དེའི་རྒྱུ་མཚན་དུ་བྱས་ནས་དང་ནི་ཁོ་རང་རང་ཉིད་གྲུབ་པ་དེ་རང་དབང་གི་སྒོ་ནས་གྲུབ་མ་ཐུབ་པ་རང་དབང་གི་སྒོ་ནས་ཡོད་མ་ཐུབ་པ། གཞན་ལ་ལྟོས་པའི་སྒོ་ནས་གྲུབ་པའམ་གཞན་ལ་ལྟོས་པའི་སྒོ་ནས་ཡོད་པ་ཅིག་ཆགས་ཡོང་བ་ཡིན་དུས་ལྟོས་པ་མེད་པའི་རང་དབང་གིས་གྲུབ་པས་སྟོང་བ་ཡིན་པ་རེད། བྱས་ཙང་ཀ་སྟོང་བ་ཟེར་དུས་བརྟེན་ནས་བཏགས་པའི་དོན་དག་ཅིག་ཡིན་པ་རེད། བརྟེན་ནས་བཏགས་པ་ཅིག་ཡིན་དུས་ཁོ་སྟོང་བ་ཡིན་པ་རེད། ས་དེ་འདྲ་ཡིན་པ་ཡིན་དུས་བརྟེན་ནས་བཏགས་པ་རྒྱུ་མཚན་དུ་བྱས་ཏེ་ཨེ་ནི་རང་བཞིན་གྱིས་གྲུབ་པས་སྟོང་བ་རེད་ཟེར་དེ་ཡག་གི། དང་པོ། བརྟེན་ནས་བཏགས་པ་ཡིན་ཙང་ཟེར་དེ་ཡག་གི་བརྟེན་བརྟེན་ནས་བཏགས་པའི་དོན་དག་དེ་དོན་དག་དེའི་ངོས་ནས་ཨེ་ནི་ད་ཅིག་ག་ཟེར་དགོས་རེད། བརྟེན་ནས་བཏགས་པའི་ཨེ་ནི་ངོས་ནས་ཟེར་དགོས་རེད་ད་བརྟེན་ནས་བཏགས་པའི་ཆ་ནས་ཨེ་ནི་འོ་ཀུན་རྫོབ་རྒྱུ་འབྲས་བསླུ་བ་མེད་པའི་འོ་རྣམ་གཞག་འདི་ཐམས་ཅད་ལོ་དེའི་ཐོག་ནས་ཡོང་བསྡད་ཀྱི་ཡོད་རེད། རྣམ་གཞག་དེའི་ཐོག་ནས།

གྲུབ་པ་མེད་པ་མཐོང་སྡོད་མཁན་གྱི་བློ་ངོ་ཁོ་རང་ལ་ཡང་ངོ་བོས་གྲུབ་པ་བཀག་ཙམ་ཞིག་མཐོང་བ་མ་གཏོགས་ཡང་ཅིག་རྣམ་གྲངས་མང་པོ་ཞིག་མཐོང་ཡག་ཅིག་མི་འདུག་བ། དེའི་དང་མཐོང་ཚུལ་གྱི་ངོས་ནས་ཨེ་ནོ་ཡེ་ཤེས་ག་ས་གཅིག་པོ་དེ་ངེས་ཤེས་སུ་འཕགས་ཟེར་དེ་ཡག་དེ་ཨེ་ནི་ཡོང་བ་ཡིན་པ་རེད། འོ་དེ་འདྲ་ཙམ་ཡིན་དུས་ཙ་ནས་ད་འོ་གང་ལྟར་བདེན་པ་གཉིས་ཟེར་དེ་ཡག་དེ་ཨེ་ནི་ཤེས་དགོས་ཀྱི་ཡོད་རེད། བདེན་པ་གཉིས་ལ་བརྟེན་པའི་ལམ་རིམ་ཟེར་དེ་ཡག་དེ་ད་འདུག་སེ་ཡིན་པ་རེད། ཀུན་རྫོབ་བདེན་པ་ལ་བརྟེན་པའི་ལམ་རིམ་དང། དོན་དམ་བདེན་པ་ལ་བརྟེན་པའི་ལམ་རིམ།

འདི་རང་གི་གང་ཟག་གི་བདག་འཛིན་ཡོང་གི་རེད་དེ་ཨེ་ནི་ལས་བསགས་ནས་ཨེ་ནི་ག་ད་འཁོར་བ་ལ་འཁོར་ཡག་ཡོང་བསྡད་ཀྱི་ཡོད་རེད་ཟེར་ནས་འདུག་གསུང་གི་ཡོད་པ་ཡིན་དུས་ཨེ་ནི་འཁོར་བ་ལས་ཐར་བའི་ཐར་པ་ཙམ་ཐོབ་པ་ལ་ཡང་སྟོང་ཉིད་རྟོགས་པའི་ཤེས་རབ་དགོས་ཀྱི་ཡོད་རེད་ད་མདོར་ན་ཨེ་ནི་ཐར་པ་ཐོབ་པ་ལ་གེགས་བྱེད་པའི་ཉོན་མོངས་པའི་སྒྲིབ་པ་ཟད་པ་ལ་ཡང་སྟོང་ཉིད་རྟོགས་པའི་ཤེས་རབ་དགོས་པར་གསུངས་པ་རེད། ཨོ་དེ་འདྲ་ཡིན་པ་ཡིན་དུས་ཙ་ནས་ཉན་རང་གི་བྱང་ཆུབ་ཐོབ་པ་ལ་ཡང་སྟོང་ཉིད་རྟོགས་པའི་ཤེས་རབ་དགོས་པ་ཡིན་པ་རེད།

སྟོང་ཉིད་མངོན་སུམ་རྟོགས་པའི་ཤེས་རབ་སྐྱེས་པ་དང་སྟོང་ཉིད་མངོན་སུམ་རྟོགས་པའི་ཤེས་རབ་སྐྱེས་པས་ཉོན་མོངས་པའི་སྒྲིབ་པ་ཟད་ཡག་ལ་ཨེ་ད་ཅིག་སྦྱིན་སོགས་ཀྱི། ཐབས་ཀྱི་ཆ་བྱང་ཆུབ་སེམས་དཔའི་ད་སྤྱོད་པའི། ཕྱིན་དྲུག་གི་ཉམས་ལེན་ཅིག་ཡིན་འདི་ཡིན་ཏེ་གོ་དགོས་མེད་པ་རེད། དེ་འདྲ་ཡིན་པ་ཡིན་དུས་འོ་ན། ཡན་ལག་འདི་དག་ཐམས་ཅད་ཐུབ་པས་ཤེས་རབ་དོན་དུ་གསུངས་གསུངས་དེ་ག་རེ་ལབ་ན།

ཡི་གེའི་སྦྱིན་སོགས་ཀྱི་ད་ཐབས་ཀྱི་ཆ་དེ་དེ་ལ་ཡར་བཞག་ནས། དེ་རྣམས་ནི་ཤེས་རབ་སྐྱེས་པའི་དོན་དུ་སོང་བ་རེད་ཟེར་ནས་བྱ་ར་ཡིན་ན་ཨ་འདྲ་ཞུ་ཡག་འདུག་ཟེར། ད་ཡང་སྤྱིར་བཏང་ཡིན་ནི། ཐབས་མཁས་ལ་ཐུགས་རྗེ་ཆེན་པོ་དང་ལྡན་པའི་སྟོན་པ་བཀའ་དྲིན་ཅན་གྱིས་ཆོས་ཚུལ་ཇི་སྙེད་གསུངས་པ་དེ་ཐམས་ཅད་ལོ་ཐར་པ་ཐོབ་ཡག་གི་དོན་དག་ལ་གསུངས་པ་རེད། རེད་བ་ཡིན་ནི། ཁྱོད་ཀྱིས་ཇི་སྙེད་བཀའ་སྩལ་པ་རྟེན་འབྲེལ་ཉིད་ལས་བརྩམས་ཏེ་འཇུག་དེ་ཡང་མྱ་ངན་འདའ་ཕྱིར་ཏེ་ཞི་འགྱུར་མིན་མཛད་ཁྱོད་ལ་མེད་གསུང་བ་ནང་བཞིན་བྱས་ནི། ཐུབ་པས་རང་ཆོས་ཆོས་ཕུང་ཇི་སྙེད་ཅིག་གསུངས་ནས་ཡོད་བསྡད་པ་དེའི་དེ་ཚང་མ་ལོ། གདུལ་བྱའི་ངེས་ལེགས་ཐོབ་ཡག་གི་དོན་དག་ལ་གསུངས་པ་རེད།

མི་གནས་པའི་མྱང་འདས་ཐོབ་པ་དང་ཨ་ཅང་ཅང་དེ། ཞི་བ་མྱང་འདས་ཙམ་ཐོབ་པ་ལ་ཡང་དང་ངེས་ལེགས་གཙང་པོ་སེམས་མེད་དོ་དང་ངེས་ལེགས་སྤྱིར་བཏང་ཞིག་ཐོབ་པ་ལ་ཡང། སྟོང་ཉིད་རྟོགས་པའི་ཤེས་རབ་དགོས་ཀྱི་རེད་ཟེར་ཡག་ཡང་གོ་ཡོང་གི་འདུག་པ། དེ་ཡི་ཕྱིར་ན་སྡུག་བསྔལ་དང་ཞི་བར་འདོད་པའི་ཤེས་རབ་སྐྱེས། གཤམ་ནས་མར་ལ་ནན་པོ་ཞིག་གྲུབ་ཡོང་གི་ཡོད་པ་དེ་འདྲ་ཡིན་དུས་དེ་ཡི་ཕྱིར་ན་སྡུག་བསྔལ་དག་ཞི་བར་འདོད་པས་ཤེས་རབ་བསྐྱེད་ཅེས། ཕྱོགས་གཅིག་ནས་ད་གིན་ཡང་དང་གོང་དུ་ཕྱིན་པའི་གཅིག་ཡིན་ནི་སྦྱིན་སོགས་ཀྱི་ཐབས་ཀྱི་ཆ་དེ་ཡིན་དེ་ཡིན་ནི་ཤེས་རབ། སྐྱེ་ཡག་གི་ཡན་ལག་ལ་འགྲོ་གི་ཡོད་རེད། ཕྱོགས་གཉིས་ནས་གང་ལྟར་ཡིན་ན་སྡུག་བསྔལ་ཞི་བར་འདོད་པ་ལ་ཡང་ཨེ་སྟོང་ཉིད་རྟོགས་པའི་ཤེས་རབ་མེད་ན་ཡོང་གི་མ་རེད་བཤད་ནས་མགོ་ནས་མར་ཕེབས་ཅིག་དེ་སྒྲུབ་ཡོང་གི་ཡོད་ཟེར་དེ་སྟོན་གྱི་མེད་འགྲོ་བསམ་གི། ད་འོ་ན་ཤེས་རབ་དེ་འདྲ་གི་ནི་གནས་ལུགས་རྟོགས་པའི་ཤེས་རབ་དོན་དམ་ཤེས་པའི་ཤེས་རབ་ད་འདི་ཡིན་ནི་ག་འདྲ་ཞིག་ལ་ཟེར་གི་ཡོད་རེད་དེ་ག་འདྲ་སྐྱེ་བ་རེད་ལབ་ན། དོན་དམ་དོན་དམ་པ་ཟེར་དོན་དམ་བདེན་པ་ཟེར་ཟེར་དེ་འདི་ལྟ་ནས་གང་འདྲ་ཞིག་མཐར་ཐུག་གི།

འཕྲལ་གྱི་སྣང་ཚུལ་དེ་ལས་གཞན་པའི་ཨེ་ནི་མཐར་ཐུག་གི་ད་སྡོད་ལུགས་ག་རེ་ཡོད་པ་དེ་ཨེ་ནི་གཏན་ལ་ཕབ་ནས་ཤེས་དགོས་ཀྱི་ཡོད་རེད་ཟེར་གསུང་གི་ཡོད་རེད། འོ་ད་དེ་ལ་ཡང་ཨེ་ནི། ཨོ་ག་ས་གཅིག་པོ་དེ་ཨེ་ནི། ཐ་སྙད་དཔྱོད་པའི་ནི། རིགས་པའི་རིགས་ཤེས་ཀྱི་རྙེད་དོན་གཅིག་དང་མཐར་ཐུག་དཔྱོད་པའི་རིགས་ཤེས་ཀྱི་རྙེད་དོན་བྱས་ནས་ད་ཨེ་ནི། རྙེད་དོན་རྙེད་དོན་གཉིས་ཀྱི་ཐོག་ནས་ཨེ་ནི་ཀུན་རྫོབ་བདེན་པ་དོན་དམ་བདེན་པ་ཟེར་ནས་ཨེ་ནི་ད་གང་ལྟར་གང་ལྟར་ངོ་བོ་གཉིས་དང།

རང་བཞིན་ནམ་ཁོ་རང་གི་རང་མཚན་རུ་སྟེ་ཁོ་རང་གི་གནས་ཚུལ་རུ་སྟེ་ཨེ་ནས་མཐར་ཐུག་གི་སྡོད་ལུགས་ཡིན་པ་རེད། དེ་དང། དེ་འདྲ་བའི་སྡོད་ལུགས་དེའི་དབྱིངས་ལ་ཡང་ཨེ་ནས་སྣ་ཚོགས་པ་འདི་ཐམས་ཅད་ཀྱི་ཨེ་དང། འདི་ཐམས་ཅད་ཁོ་རོ་གཅིག་རོ་གཅིག་ཟེར་ནས་མི་འདུག་ཁོ་གནས་སྟངས་རོ་གཅིག་གྱུར་ཆགས་བསྡད་མཁན་གཅིག་ཡོད་པ་རེད། དེ་འདྲ་ཡིན་པ་ཡིན་དུས་འདི་ཨེ་ནས་དེ་འདྲའི་གནས་ལུགས་དེ་ཡང་སྣང་ཙམ་དེས་མ་ཚིམས་པར།

དེ་ལ་བྱ། ཀུན་རྫོབ་བམ། གྱི་ཐ་སྙད་ཟེར་དུས་ཙ་ནས་ཡང་ཁོ་མིང་ཙམ་བརྡ་ཙམ་གྱི་བརྡ་ཡིན། དོན་གཅིག་གི་སྟེང་ནས་བཤད་ཡོང་བ་ཡིན་པ་རེད་ཐ་སྙད་དོན་གཅིག་གི་སྟེང་ནས་དེ་འདྲ་གི་དོན་གཅིག་གི་སྟེང་ནས་ཀུན་རྫོབ་ཟེར་བཤད་ཡོང། ད་དེ་གཉིས་པོ་དེ་གི་དོན་དག་ག་རེ་རེད་ཟེར་ལབ་ན། དོན་དམ་བློ་ཡི་སྤྱོད་ཡུལ་མིན་བློ་ནི་ཀུན་རྫོབ་ཡིན་པར་བརྗོད་ཟེར་དེ་དེ་གི་བདེན་པ་གཉིས་ཀྱི་མཚན་ཉིད་དམ་ངོ་བོ་བཤད་ཡོང་བ་ཡིན་པ་རེད། ད་འདིའི་ཚིག་འགྲེལ་ལུགས་ལ་ཡང་ན། དོན་དམ་བློ་ཡི་སྤྱོད་ཡུལ་མིན་ཕྱིར་ནི་དོན་དམ་བདེན་པ་དང་བདེན་པ་གཉིས་ཡོད་པ་ཤེས་བྱ་ལ་བདེན་པ་གཉིས་ཡོད་པ་ཡིན་ན། དྭོགས་ངེས་ལ་ངེས་ལ་སྣང་ཚུལ་དང་གནས་ཚུལ་གཉིས་ཡོད་པ་ཡིན་དུས་ཙམ་ནས་ནི་སྣང་ཚུལ་ཙམ་ལ་མི་ཞེན་པར་གནས་ཚུལ་དེ་ཤེས་པ་བྱས་ནས་དེ་ཉིད་དེ་རྟོགས་དགོས་པ་ཡིན་དུས་སྣང་གནས་གཉིས་ཤེས་དགོས་པས་སྣང་གནས་ཀྱི་དབྱེ་བ་ཁྱད་པར་ཤེས་དགོས་པས་དེ་ལ་ཡང་བདེན་པ་གཉིས་ཟེར་བའི་མིང་བཏགས། ད་བདེན་པ་གཉིས་ཟེར་བའི་མིང་བཏགས་བྱས་པས་ད་དེ་གཉིས་པོ་དེ་གི་དོན་དག་དེ་ག་རེ་ཟེར་བ་ཡིན་ན།

བཀྲ་ཤིས་ལྷུན་པོའི་དཀའ་ཆེན་གཅིག་གི་དྲུང་ནས་ཡང། དར་མ་རིན་ཆེན་གྱིས་རྒྱལ་ཚབ་དར་མ་རིན་ཆེན་གྱིས་དེ་དག་ནི། གང་ཟག་དེ་སྤྱོད་འཇུག་འགྲེལ་པ་དེའི་འོག་ནས་ཤེས་རབ་ལེའུའི་སྟེང་ནས་མ་བཤད་པ་ཞིག་ཐོབ་པ་ཡིན་ཟེར་འདི་གསུང་གི་ཡོད། དེ་དག་གང་འདྲ་ངས་མར་ཞུ་ཡ་དེ་དུས་ཕྱིས་ཀྱི་ཨེ་ནི། རྫ་དཔལ་སྤྲུལ་རིན་པོ་ཆེ་གྱི་ད་སློབ་མ་དང་ཡང་སློབ་དེ་འདྲ་མེད་འགྲོ་ཨེ་ནི་དང་གང་འདྲ་རྫ་དཔལ་སྤྲུལ་རིན་པོ་ཆེ་གྱི་ད་སློབ་མ་རེད་གཟའ་དཔལ་སྤྲུལ་རིན་པོ་ཆེ་གྱི་སློབ་མར་གྱུར་པས་ཨེ་ནི།

དེ་རྫ་དཔལ་སྤྲུལ་རང་གི་ད་གསུང་ཟིན་བྲིས་རང་ཕྱི་ལ་མ་བསྐྱོན་བཞག་ཅིག། ད་དབུ་མའི་ཁ་ཐུག་ལ་མར་སླེབས་ཡོང་དུས་ད་གཞུང་གོང་འོག་ཚང་མ་བསྒྲིགས་ནས་གོ་བ་ཆགས་ཡག་ཅིག་བྱས་པ་ཡིན་ན། ད་མི་ཉག་ཀུན་བསོད་ཀྱི་འགྲེལ་པ་དེ་ཕལ་ཆེར་གསལ་བ་ཡོད་པ་རེད། དེ་འདྲ་ཡིན་པ་ཡིན་དུས་ད་ང་བདག་གིས་མར་ཞུ་ཡག་དེ་འདུག་ཟེར་ཞུ་གི་ཡིན་ད། དོན་དམ་བློ་ཡི་སྤྱོད་ཡུལ་མིན་ཟེར་འདྲ་ཡག་གི་དོན་དག་དེ།

ཚིག་རྐང་གཉིས་པོ་དེ་གིས་ནི་དེ་གཉིས་སོ་སོའི་ངོ་བོ་འཇོག་པའི་དབང་དུ་བྱས་ནས་བཤད་པ་ཡིན་ན་བློ་ནི་ཀུན་རྫོབ་ཡིན་པར་བརྗོད་ཟེར་ད་གིན་གོང་དུ་བཤད་པའི། ཚིག་དེ་གི་ད་དྲངས་ནས། ཨེ་ནི། གཉིས་སྣང་ཅན་གྱི་བློ་ཡི་སྤྱོད་ཡུལ་གང་ཡིན་པ་དེ། སྤྱིར་བཏང་སུ་བཀོད་དོ། བློ་ཡི་མངོན་སུམ་གྱི་སྤྱོད་ཡུལ་གང་ཡིན་པ་དེ་ནི་ཀུན་རྫོབ་ཡིན་པར་བརྗོད་ཟེར་ན་འདུག་བྱས། ད་དེ་ནས། དེ་ལ་འཇིག་རྟེན་རྣམ་གཉིས་མཐོང། བཏང་བ་ན་བདེན་པ་གཉིས་ཟེར་ནས་ད་ཤེས་རབ་ཁྱད་པར་ཅན་ཤེས་རབ་དེ་སྐྱེས་པ་ལ་ཡང་ནི་བདེན་པ་གཉིས་ཀྱི་རྣམ་གཞག་བྱས་ནས་པས་གསུངས་དགོས་ཡ་དེ་ད་ག་རེ་རེད་དེ་འདྲ་བ་རུ་ག་ཡོད་ཟེར་བ་ཡིན་ན། ཨཱ་ནི། གང་འདྲ་ཡིན་ནི། ཆོས་རྣམས་ཀྱི་ད་སྣང་ཚུལ་གྱི་རྣམ་གཞག་བཤད་ཡོང་དུས་མ་གཞི་ད་མཐུན་མ་མཐུན་ཡོང་གི་རེད་དེ་ཡིན་ནི་དེ་རྟོགས་སླ་བ་ཡིན་པ་རེད། ད་མཐར་ཐུག་པའི་དོན་དམ་པའི་གནས་ལུགས་སུ་གནས་མི་འདུག་མཐར་ཐུག་གི་གནས་ལུགས་སྐོར་ལ་བཤད་ཡོང་དུས་ཁོ་གཅིག་ཏོག་ཙམ་ཕྲ་བར་ཆགས་ནས་ཡོང་བ་ཡིན་དུས་དེ་ལ་གཅིག་དང་གཅིག་དཔྱད་པ་འདྲ་མི་འདྲ་མང་པོའི་ཐོག་ནས་ཨེ་ནི་ཡོང་ཡ་ཡོད་བསྡད་པ་གཅིག་གིས་ད་གོ་རྙོག་གྲ་ཚ་པོ་ཞིག་ཆགས་ནས་དེ་འདྲས་ལ་བརྟེན་ནས་ང་རང་ཚོ་ཕྱི་ནང་གི་གྲུབ་མཐའ་ཡི་ད་མི་མཐུན་པ་ཞིག་ཞེ་པོ་ཞིག་ཡོང་བསྡད་ཀྱི་ཡོད་རེད་ལ་ནང་པའི་གྲུབ་མཐའི་ནང་ལོགས་ཡིན་ནའང་ཨེ་ནི་མི་མཐུན་པའི་ཁྱད་པར་ཡོང་བསྡད་ཀྱི་ཡོད་རེད། དེ་འདྲས་ཡིན་པ་ཡིན་དུས་ཨེ་ནི་གནས་ལུགས་རྟོགས་པའི་ཤེས་རབ། མ་འཁྲུལ་མ་ནོར་བ་ཞིག་སྐྱེས་པ་ལ་ཡང་གྲུབ་མཐའི་རྣམ་གཞག་མི་མཐུན་པ་འདིའི་དེ། ཞིབ་ཕྲ་བར་ཆ་ཕྱེ་ནས་ཁྱད་པར་དེ་ཕྱེ་ནས། ཨེ་ནི་ཁྱད་པར་ཞིབ་ཕྲ་བར་ཕྱེ་བའི་ཐོག་ནས་འོ་ད། མ་ནོར་བ། མཐར་ཐུག་པ་དེ་འདི་རེད་ཟེར་ནས་ནི། ངོ་འཕྲོད་པ་ཞིག་བྱུང་བ་ཡིན་ན་ལྟ་བ་མ་ནོར་བ་ཅིག་ནི་ཡོང་ཐུབ་ཀྱི་ཡོད་རེད། འདི་འདྲ་ཡིན་པ་ཡིན་དུས་དང་ཅིག། ཕྱིན་ཅི་མ་ལོག་པའི་ལྟ་བ་རྣམ་དག་ཅིག་ཡོང་བ་ལ་ཡང་དེའི་ཅིག་མ་རྟོགས་པ་དང་ལོག་པར་རྟོགས་པའི་གོལ་ས་འདིའི་དེ་ཕར་ཞིབ་ཚགས་པོའི་ཐོག་ནས།

འཇིག་རྟེན་ཟེར་ཏེ་ཨ་དེ་ལ་ཕྱི་སྣོད་ཀྱི་འཇིག་རྟེན་དང་ནང་བཅུད་ཀྱི་འཇིག་རྟེན་ཟེར་ནས་གཉིས་ཡོང་གི་ཡོད་པ་ཡིན་དུས་ཨ་ད་འདི་ཨེ་ནི་ནང་བཅུད་ཀྱི་འཇིག་རྟེན་ལ་བསམ་སྟངས་རེད། དེ་ལ་ཨེ་ནི་འཇིག་རྟེན་འདི་སྐྱེ་བོ་སྐྱེ་བོ་ལ་ཡ་ཨེ་ནི་རྣམ་པ་གཉིས་མཐོང་གི་འདུག། གཉིས་པོ་དེ་ག་རེད་ཟེར་ན། རྣལ་འབྱོར་པ་དང་ཕལ་པའོ་ཟེར་ནས་ད་རྣལ་འབྱོར་པ་དེ་ཨེ་ནི། གཅིག་ང་རང་ཚོས་སྣང་ཚོད་ཀྱིས་སྤྱིར་བཏང་གི་པའི་བདག་དང་གཞན་དང་གཅིག་བཟང་དང་ངན་ཟེར་དེ་ཨ་རོ་ཁ་དོག་ཁ་དོག་ཁ་ཁ་དོག་དང་དབྱིབས་དང་ཁ་དོག་ལ་སོགས་པ་དེ་འདྲས་པོ་ཅིག་གི་དང་དེ་འདྲས་ཀྱི་སྐད་ཆ་ཞིག་གོ་མ་ཡིན་པ་ཨ་གང་དག་ཅིག་མཐར་ཐུག་གི་སྡོད་ལུགས་ཀྱི་ཐོག་ལ་ཡང་དཔྱད་པ་བྱས་ནས་ཅིག་དེ་འདྲས་ཀྱི་ཐོག་ལ་དོ་སྣང་དང་དཔྱད་པ་བྱས་ནས་ཡོང་བསྡད་མཁན་དེ་འདྲས་ཀྱི་རིགས་ཅིག་དང། དེ་འདྲས་མེད་པར་ད་ཁ་ཐུག་ཅིག་གིས་འགྲོ་འཆག་ཉལ་འདུག་བཟའ་བཏུང་གོས་གནས་མལ་ཅིག་དེ་འདྲས་བྱས་ནས་སྤྱིར་བཏང་ང་རང་ཚོས་ནི། མི་སྐྱེ་དང་གང་འགྲོ་བསྡད་མཁན་རིགས་གཅིག། རིགས་གཉིས་ཡོད་པ་རེད། རྣལ་འབྱོར་པ་ཟེར་དེ་དེ་དོན་རྣལ་མ་ལ་རང་སེམས་སྦྱོར་བས་རྣལ་འབྱོར་ཟེར་ནས་གསུངས་འདུག་པ། དོན་རྣལ་མ་ཟེར་ལབ་དུས་ད་དོན་ག་སོགས་ལ་ཕི་གའི་སྤུས་གཙང་རོ་དོན་ངོ་མ་དེ། དོན་ངོ་མ་དེ་ལ་ཡ་ཨེ་ནི་རང་སེམས་སྦྱོར་བས་ན་རྣལ་འབྱོར་སྲིད། དེ་འདྲའི་དེ་འདྲའི་གི་ད་དོ་སྣང་ཡོད་མཁན་དེ་གི་དོན་རྣལ་མ་དེ་ཀོ་རྩད་གཅོད་གཏོང་མཁན་ཅིག་ཡོང་དགོས་ར་བ། དོན་རྣལ་མ་དེ་ལ་རྩད་གཅོད་བཏང་ནས་ཨོ་ད་དེའི་དོན་ལ་ཡང་ནི།

གྲུབ་མཐའ་སྨྲ་བ་དང་དེའི་ནང་ན། འོ་ན་གྲུབ་མཐའ་སྨྲ་བ་ལས་ནང་གསེས་ཀྱི་དཔེར་ན་ཆོས་རྣམས་ཀྱི་ཡིན་ལུགས་པའི་ཚུལ་བཞིན་དུ་གཏན་ལ་ད་ཕེབས་ཡོང་མཁན་གྱི་ད་ལྟ་གཏན་ལ་ཕེབས་པའམ་ཕྱིས་གཏན་ལ་ཕེབས་པར་འགྱུར་མཁན་གྱི་དེ་འདྲའི་རིགས་པའི་དཔེར་ན་རང་སྡེའི་གྲུབ་མཐའ་སྨྲ་བ་ཟེར་ལབ་ཆོག་གི་མིན་འགྲོ་རང་སྡེའི་རྣལ་འབྱོར་པ་དང། རང་སྡེའི་གྲུབ་མཐའ་སྨྲ་བ་ཅིག་དང། ཨེ་ནི། ད་ཅིག་བློ་ལྷན་སྐྱེས་ཀྱི་ཉོན་མོངས་པའི་བདེན་འཛིན་འདྲ་པོ་པའི་ཡོད་ཡོད་པའི་ཁ་ལ་ཡང་ད་དུང་པའི་གྲུབ་མཐས་བཏགས་ནས་ཨེ་ནི་པའི་གང་ཟག་གི་བདག་འཛིན་པའི་རྟེན་དུ་བཏགས་ནས་གང་ཟག་ཟེར་ཏེ་ཡ་དེ།

ད་ནང་པའི་གྲུབ་མཐའ་སྨྲ་བ་ནང་ལོག་ལས་ཨེ་ནི་ཆོས་ཀྱི་བདག་མེད་འདོད་མཁན་ཅིག་དང་མི་འདོད་མཁན་ཅིག་གཉིས་བཞག་ནས། དེའི་སྒོ་ནས་ཆོས་ཀྱི་བདག་མེད་འདོད་མཁན་དེ་ཨེ་ནི། རྣལ་འབྱོར་པ་དང་ཆོས་ཀྱི་བདག་མེད་མི་འདོད་མཁན་དེ་ཕལ་པ་ལ་བཞག། ད་ཆོས་ཀྱི་བདག་མེད་འདོད་མཁན་གྱི་ནང་ལོག་ལས་ཡང། རྣལ་འབྱོར་པ་ཟེར་ནི། ད་གང་ལྟར་ཆོས་ཐམས་ཅད་པའི་བདེན་སྟོང་ཁས་བླང་མཁན་གྱི་དབུ་མ་དབུ་མའི་གྲུབ་མཐའ་དང། ད་ཨེ་ནི། དབུ་མའི་གྲུབ་མཐའ་འཛིན་མཁན་གྱི་དབུ་མ་པ་དང།

བྱས་ནས། མདོར་ན་སྟོང་ཉིད་རྟོགས་པའི་ད་རྣལ་འབྱོར་པ། སྟོང་ཉིད་རྟོགས་པའི་དབུ་མ་པ། དེ་རྣལ་འབྱོར་པ་དང། ཨེ་ནི་ཕལ་པ་དངོས་སྨྲ་བ་ལ་བྱ། ད་དེ་ལ། དེ་ལས་འཇིག་རྟེན་ཕལ་པ་ནི། དེ་ལ་མེད་པར་བྱ། དེ་ལས་འབྱུང་ཁུངས་སྒྲ་བྱས་ན་ཡག་པོ་འདུག། དེ་ལས་འཇིག་རྟེན་ཕལ་པ་ནི། རྣལ་འབྱོར་འཇིག་རྟེན་གྱིས་གནོད་ཅིང། འཇིག་རྟེན་ཕལ་པས་རྣམ་གཞག་འདོད་བྱ་བ།

སེམས་ཙམ་པའི་འདོད་བྱ་བས་དཔེར་ན་ཡོངས་གྲུབ། དཔེར་ན་བདེན་གྲུབ་འདོད་ཡང་སོགས་རོ། དཔེར་ན་གཞན་དབང་བདེན་གྲུབ་འདོད་བྱ་བར་རྫུས་བྲལ་ལ་ཡང་དཔེར་ན་དབུ་མ་པའི་རིགས་པས་གནོད་ཡོང་ངེས། དབུ་མ་པ་ལ་ཡང་དབུ་མ་རང་རྒྱུད་པའི་འདོད་པ་ད་ཨེ་ནི། ཐ་སྙད་དུ་བའི་རང་མཚན་འདོད་བྱ་བ་དེ་ལ་དབུ་མ་ཐལ་འགྱུར་བའི་རིགས་པས་དཔྱད་ཡོང་དུས་དེ་ལ་གནོད་ཡོང་ངེས། ཆགས་ཡོང་བ་ཡིན་དུས། དེ་ལ་འཇིག་རྟེན་ཕལ་པ་ནི་རྣལ་འབྱོར་འཇིག་རྟེན་གྱིས་གནོད་ཅིང། རྣལ་འབྱོར་པ་ཡང་བློ་ཁྱད་ཀྱིས་གོང་མ་གོང་མ་རྣམས་ཀྱིས་གནོད། ད། སྟོང་ཉིད་རྟོགས་པའི་རྣལ་འབྱོར་པ་ལ་ཡང། ཡང། དང། ད་འདི། རྣལ་འབྱོར་པའི། རྣལ་འབྱོར་པ་འོག་མ་འོག་མའི་ཁས་ལེན་ལ་གོང་མ་གོང་མས་གནོད་པ་ད་གང་ཡིན་པ་དེ་དཔེར་ན་ཐན་གྱི་འོག་ནང་ཟག་བཞིན་པ་ཡིན་ན་ཡང་ཐན་གྱི་འོག་ནང་ཟག་བཞིན་པ་ཡིན་ན་ཡང། བློ་ཡི་ཁྱད་ཀྱིས། ད། སྟོང་ཉིད་ཀྱི་གོ་བ་ཆགས་བསྡད་པ་ད་གཅིག་པ་རེད་རང་བཞིན་གྱིས་མེད་པར་ཁས་ལེན་པ་ད་གཅིག་པ་རེད་དེ། ཡིན་ན་ཡང་ཕ་གས་གོམས་ནས་ཡོང་དུས་ཨེ་ནི། ད་ཐབས་ཤེས་ཀྱི་ཉམས་ལེན་པས་གོང་ནས་གོང་དུ་གོང་ནས་གོང་དུ་འཕེལ་ཡོང་དུས་འོག་མ་འོག་མའི་རྟོགས་པ་གོང་མ་གོང་མའི་རྟོགས་པས་ཟིལ་གྱིས་ནོན་ཡ་གཅིག་ཡོང་གི་ཡོད་པ་ཡིན་པ་རེད།

ཨེ་ནི་གྲུབ་མཐའ་སྨྲ་བའི་ནང་གསེས་ལ་ཡང་འོག་གོང་མ་གོང་མས་ཅིག་གནོད་ཡོང་བྱེད་པ་ཡིན་ན་དེའི་གནོད་སྟངས་དེ་ག་འདྲ་སེ་གནོད་དགོས་རེད་བསམ་ན་དེ་རིགས་པས་གནོད་པའི་སྐད་ཆ་རེད་མ་གཏོགས་གཞན་འཁྲུག་པ་འཁྲུག་པ་རྒྱབ་ནས་གནོད་ཡའི་སྐད་ཆ་མ་རེད་པ། རིགས་པས་སྒྲུབ་བྱེད་བཀོད་དེ། རེ་དང་ཅིག། གཉིས་ཀ་བློ་བློ་གཟུར་གནས་པར་བྱེད་བློ་གཟུར་གནས་པའི་ཐོག་ལ་ཡང་ཨེ་ནི་རིགས་པ་ཡང་དག་གི་ལམ་ནས་རྟོག་ཞིབ་བྱས་ཡོང་དུས་ཨེ་ནི་རིགས་པས་གནོད་བྱེད་བསྟན་ནས། ཕ་རོལ་པོས་འདོད་པའི་འདོད་ཚུལ་དེ་ལ་ཡང་རིགས་པས་ཨེ་ནི་གནོད་པ་བསྟན་ནས་དེ་འདྲས་ཀྱི་ཐོག་ནས་ཨེ་ནི། ཨ་ནི་ཕ་རོལ་པོ་ལ་གནོད་ཡ་དང་ཕ་རོལ་པོའི་ཁས་ལེན་ལ་གནོད་ཡ་ཅིག་ཡོང་གི་ཡོད་རེད་པ། ས་དེ་འདྲ་ཡིན་པ་ཡིན་དུས་རིགས་པས་གནོད་པ་བཏང་ཡོང་དུས་རང་བཞིན་རིགས་པས་གནོད་པ་བཀོད་སྟངས་དེ་ག་ད་སྔོན་ལ་དཔེ་རུ་དེ་གཉིས་ཆར་ལོག་གི་ཕི་གའི་ཁས་བླངས་ཡ་ཐུན་མོང་གི་ཆོས་གཅིག་ལ་མཐར་རིགས་པ་རུ་དེ་གཏུགས་ནས་གཉིས་ཀ་གི་ཁས་ལེན་པའི་དོན་དག་གཅིག་ལ་ཡ་ག་ད་པའི་དོན་དག་གཅིག་གི་ཐོག་ནས་སྣེ་ཁྲིད་བྱས། ཨེ་ནི་ཕ་རོལ་པོས་འདོད་པའི་དོན་དག་བྱེ་བྲག་པ་དེ་གང་ལ་ཡ་འགལ་འདུ་བསྒྲིགས་ནས་འགྲོ་དགོས་ཀྱི་ཡོད་རེད་པ། ས་དེ་འདྲ་སོང་བ་ཡིན་དུས་ས་ནི།

འོ་ན་དབུ་མ་པ་དང་ཨེ་ནི་དངོས་སྨྲ་བ་ལྟ་བུ་པའི་རྩོད་ཡོང་དུས་ཙ་ན་དབུ་མ་པའི་གོ་ས་དངོས་སྨྲ་བའི་འདོད་ཚུལ་ལ་དབུ་མ་པའི་རིགས་པས་གནོད་ཡོད་རིགས་པས་གནོད་པ་ཕར་བསྟན་སྟངས་འདི་ནི་གཉིས་ཀས་འདོད་པའི་སྒྱུ་མ་ལྟ་བུའི་དཔེ་སྣང་ཡང་མི་བདེན་པ་གཉིས་ཀས་ཁས་བླངས་ཀྱི་ཡོད་རེད་པ་དེ་ཚོ་དངོས་དངོས་མེད་རང་རང་གི་ལྟ་བའི་ཐོག་ནས་གཅིག་བཤད་ཡོད་ན་སྣང་ཡང་མི་བདེན་པ་ཅིག་སྣང་ཚུལ་གནས་ཚུལ་མི་མཐུན་པ་ཅིག་འདོད་མཁན་ཚང་མ་ལོག་གིས་སྣང་ན་ཡང་གང་དུ་སྣང་བ་དེའི་དོན་གྱིས་སྟོང་པ་ཅིག་ཚང་མས་བཤད་ཐུབ་དགོས་པ། ས་དེ་རང་ཡིན་པ་ཡིན་དུས་ཙ་ན་གཉིས་ཀས་འདོད་པའི་ཅིག་སྣང་ཡང་མི་བདེན་པ་ཅིག་སྒྱུ་མ་ལྟ་བུའམ་ཅིག་འདི་འདྲའི་གི་བྲག་ཆ་ལྟ་བུའམ་ཅིག་འདི་འདྲའི་གི་དཔེའི་སྟེང་ནས་ཨེ་ནི་གང་དག་དང་ཐུན་མོང་ཁས་ལེན་ཡང་ཅིག་གི་ཐོག་ནས་ཨེ་ནི་སྣེ་ཁྲིད་ནས་ཨེ་ནི་རིམ་པས་རིམ་པས་གི་ཨེ་ནི་ཁོ་རང་གི་བུ་གས་དག་ག་ཞུགས་རེ་ཁས་ལེན་ལ་ཡ་ཨེ་ནི་གནོད་པ་བསྟན་ཡང་རེ་འུ་སི་འུ་ཡང་རེ་བྱས་པས་གཉིས་ཀ་ཡང་ནི་འདོད་པའི་དཔེས་ཟེར་ནོ། ད་དེ་ནས།